ཨ་མི་རི་ཀའི་རྒྱལ་ས་ཝ་ཤིང་ཊོན་ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་དེ་རིང་བོད་རྒྱལ་ལོ་ཉིས་སྟོང་བརྒྱ་དང་ལྔ་བཅུ་རབ་གནས་ཆུ་ཡོས་ལོའི་བོད་ཟླ་བརྒྱད་པའི་ཚེས་སུམ་ཅུ་དང་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོའི་སྤྱི་ཟླ་བཅུ་པའི་ཚེས་བཅུ་བཞི་རེས་གཟའ་སྤེན་པ་ཕྱི་དྲོའི་ལས་རིམ་བཀོད་སྒྲིག་གནང་མཁན་ཚེ་རིང་གཡུ་སྒྲོན་ལགས་དང་གསར་འགྱུར་དང་ལེ་ཚན་ཁག་ངོ་སྤྲོད་ཞུ། མཁན། སེང་གེ་རི་བསོད་ནམས་ལྷ་མོ་ལགས་དང་གུས་མོ་དབྱངས་སྒྲོན་བཅས་ང་ཚོ་ཐུན་མོང་ནས་ཐོག་མར་ང་ཚོའི་གསན་མཁན་རྣམ་པ་ཚོར་འཚམས་འདྲི་ཞུ་རྒྱུ་དང་ཆབས་ཅིག་ཐེངས་འདིའི་ལེ་ཚན་ཁག་རིམ་པས་གསན་གནང་གི་རེད།
དེ་རིང་གི་ལས་རིམ་ཁག་གི་ཐོག་མར་དཔལ་ས་སྐྱ་གོང་མ་ཁྲི་ཆེན་རིན་པོ་ཆེ་མཆོག་གིས་བལ་ཡུལ་གྱི་རྒྱལ་ས་ཀཱཐ་མན་ཌུའི་ནང་འཛམ་གླིང་ཞི་བདེའི་ཆེད་དུ་སྤྱན་རས་གཟིགས་རྒྱལ་བ་རྒྱ་མཚོའི་ལྷ་སྔགས་ལས་གྲུབ་པའི་སྤྱན་རས་གཟིགས་ཀྱི་དབང་ཆེན་བོད་མི་གཙོ་བོར་གྱུར་བའི་དད་ལྡན་ཕྱི་ནང་མི་རིགས་སྟོང་ཚོ་མང་པོར་བསྩལ་གནང་མཛད་ཡོད་པ་དང། ཡང་ཨོ་སི་ཁྲི་ལི་ཡའི་བོད་རིགས་སྤྱི་མཐུན་ཚོགས་པ་ཁག་གིས་ལོ་འཁོར་ཚོགས་ཆེན་ཐེངས་བདུན་པ་འདི་འཚོགས་ནས་ཚོགས་གཙོ་འོས་འདེམས་གནང་བའི་སྐོར་སོགས་ཐེངས་འདིའི་གལ་ཆེའི་གསར་འགྱུར་ཁག་སྙན་སྒྲོན་ཞུ་རྒྱུ་དང། ཡང་རྒྱ་ནག་གཞུང་གིས་རྒྱལ་ས་པེ་ཅིང་ནང་རྒྱ་རིགས་ལས་འགུལ་བ། ཕེང་ལི་ཧྥ་འཛིན་བཟུང་གི་ལོ་གཅིག་འཁོར་བའི་སྐབས་དེར་རྒྱལ་སྤྱི་དང་རྒྱ་ནག་ནང་ཁོང་གི་ཤུགས་རྐྱེན་ཇེ་ཆེར་ཕྱིན་ཏེ་ཁོང་ལ་ནོ་སྦེལ་ཞི་བདེའི་གཟེངས་རྟགས་ཚུན་ཆད་སྤྲོད་དགོས་པའི་དགོངས་ཚུལ་འདོན་མཁན་འབྱུང་གི་ཡོད་པའི་སྐོར་གནས་ཚུལ་བཏང་འབྱོར་བྱུང་བ་ཞིག་དང། ཡང་རྒྱ་ནག་གཞུང་གིས་བོད་ལ་དབྱིན་ཡིག་གི Tibet ཞེས་པའི་མིང་ཤི་ཙང་ཞེས་པར་འགྱུར་བ་གཏོང་ཐབས་བྱེད་བཞིན་པའི་ཐད། བོད་མིའི་སྒྲིག་འཛུགས་ཀྱིས་མཐའ་གཅིག་ཏུ་ངོ་རྒོལ་གནང་བའི་སྐོར་གནས་ཚུལ་བཏང་འབྱོར་བྱུང་བ་དེ་བསྐྱར་ཟློས་ཞུ་རྒྱུ་དང། མཇུག་ཏུ་གནད་དོན་གླེང་མོལ་གྱི་ལེ་ཚན་བཅས་དེ་རིང་གི་གསར་འགྱུར་དང་ལེ་ཚན་གཞན་ཁག་གི་རྗེས་སུ་རིམ་བཞིན་སྙན་སྒྲོན་ཞུ་གི་ཡིན། ཐེངས་འདིའི་གསར་འགྱུར་སེང་གེ་རི་བསོད་ནམས་ལྷ་མོ་ལགས་དང་གུས་མོ་དབྱངས་སྒྲོན་གཉིས་ནས་སྙན་སྒྲོན་ཞུ་གི་ཡིན། ཨོ་གླིང་རྒྱལ་ཡོངས་བོད་རིགས་སྤྱི་མཐུན་ཚོགས་པའི་འགན་འཛིན་ལྷན་ཚོགས་ཐེངས་བདུན་པ་དེ་བསྐོང་ཚོགས་གནང་བཞིན་སྐབས་བདུན་པའི་ཚོགས་གཙོ་དང་དྲུང་ཆེ་གཉིས་གསང་བའི་འོས་བསྡུའི་ལམ་ནས་འོས་འདེམས་གནང་རྒྱུ་ཡིན་པ་རེད་བཞག་དེ་ཡང་ཨོ་གླིང་ཁུལ་གྱི་བོད་མི་མང་སྤྱི་འཐུས། རྡོ་རིང་བསྟན་འཛིན་ཕུན་ཚོགས་ལགས་ཀྱིས་འདི་རླུང་འཕྲིན་ཁང་དུ་གནས་ཚུལ་ངོ་སྤྲོད་གནང་བའི་ནང། ཨོ་གླིང་རྒྱལ་ཡོངས་བོད་རིགས་སྤྱི་མཐུན་ལྷན་ཚོགས་ཀྱི་འགན་འཛིན་ལྷན་ཚོགས་ཐེངས་བདུན་པ་དེ་ཚོགས་ཀྱི་ཡོད་རེད། ད་འགན་འཛིན་ལྷན་ཚོགས་ཟེར་དུས་ཡིན་ཡང་ག་འདྲ་ཟེར་ཞུས་པ་ཡིན་ན། ས་གནས་བོད་རིགས་མཐུན་ཚོགས་ད་ལྟའི་ཆར་ལ་བཅུ་འདུག་བཅུ་འདི་གའི་ནང་ནས་ད། ཚོགས་འདུ་ལ་ཚུར་སླེབས་བྱས་རྒྱུན་ལས་ཚོགས་གཙོ་དང་རྒྱུན་ལས་གཅིག། སླད་ནས་ཚོགས་འདུ་ཚོགས་ཀྱི་ཡོད་རེད་ད་དེའི་ནང་ལ་རྒྱལ་ཡོངས་ཡོངས་ཀྱི་ཐོག་ནས་ལས་དོན་བྱེད་དགོས་ཡ་གྲོས་ཆོད་དེ་གཞི་བཞག་གྲོས་ཆོད་དེ་གཞི་བཞག་ནས་ལོ་གཉིས་རིང་དུ་ཡ་ལས་དོན་གྲོས་ཆོད་ལ་དཔག་པའི་གལ་གནད་ལག་ལེན་ད་ལྟ་ཡི་གི་གནས་སྟངས་འདི་ཚོ་ཚང་མ་བགྲོ་གླེང་བྱེད་ཀྱི། གོང་ཞུས་ཉིན་གཉིས་རིང་སྐོང་ཚོགས་གནང་བཞིན་པའི་ཚོགས་འདུ་དེ་བཞིན་ཨོ་གླིང་རྒྱལ་ཡོངས་བོད་རིགས་སྤྱི་མཐུན་ཚོགས་པའི་འགན་འཛིན་ལྷན་ཚོགས་སྐབས་དྲུག་པས་གོ་སྒྲིག་གནང་ཡོད་ཅིང་ཐེངས་འདིའི་ཚོགས་འདུའི་ཐོག་སྐུ་མགྲོན་གཙོ་བོར། ཨོ་གླིང་བོད་ཀྱི་སྐུ་ཚབ་དོན་གཅོད་མཆོག་དང་དམིགས་བསལ་སྐུ་མགྲོན་དུ་ཨོ་གླིང་ས་གནས་ཀྱི་བོད་མི་མང་སྤྱི་འཐུས་དེ་བཞིན་རྒྱ་རིགས་འབྲེལ་མཐུད་པ་དང་དེ་ནས་ཨོ་གླིང་རྒྱལ་ཡོངས་བོད་རིགས་སྤྱི་མཐུན་ཚོགས་པ་ཁག་བདུན་ནས་ཚོགས་གཙོ་དང་རྒྱུན་ལས་གཅིག་བཅས་མཉམ་ཞུགས་གནང་ཡོད་པ་རེད་ཤག་ཐེངས་འདིའི་ཚོགས་འདུའི་ཐོག་འདས་པའི་ལོ་གཉིས་ནང་རྒྱལ་ཡོངས་བོད་རིགས་སྤྱི་མཐུན་ཚོགས་པའི་འགན་འཛིན་ལྷན་ཚོགས་ཀྱི་ངོས་ནས་ལས་དོན་གནང་ཕྱོགས་ཀྱི་ཐོག་དཔྱད་ཞིབ་དང། ལས་དོན་མཇུག་སྐྱོང་དགོངས་ཚུལ་བསྡུ་གླེང་གནང་ཡོད་པ་མ་ཟད་མ་འོངས་པའི་ལོ་གཉིས་ནང་གི་ལས་དོན་སྤེལ་གནང་ཕྱོགས་སྐོར་བགྲོ་གླེང་གནང་རྒྱུ་དང་ཚོགས་འདུའི་གྲོས་ཆོད་ཁག་གཏན་འབེབས་གནང་རྒྱུ་དེའི་ཐོག་ཚོགས་བཅར་བ་ཡོངས་ནས་མཚན་རྟགས་བཀོད་གནང་རྒྱུ་དང་དེ་བཞིན་ཨོ་གླིང་རྒྱལ་ཡོངས་བོད་རིགས་སྤྱི་མཐུན་ཚོགས་པའི་སྐབས་བདུན་པའི་ཚོགས་གཙོ་དང་དྲུང་ཆེ་གཉིས་གསང་བའི་འོས་བསྡུའི་ལམ་ནས་འོས་འདེམས་གནང་རྒྱུ་སོགས་ལས་དོན་ཁག་མང་པོ་ཞིག་གི་ཐོག་མུ་མཐུད་མཇུག་སྐྱོང་གནང་རྒྱུ་ཡིན་པ་རེད་བཞག།

རྣམ་པ་ཚོས་ད་ལྟ་གསན་བཞིན་པ་འདི་ནི་ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱི་ལས་རིམ་ཁག་རེད་ཡང་རྒྱ་ནག་གཞུང་གིས་རྒྱ་ནག་གི་རྒྱལ་ས་པེ་ཅིང་ནང་རྒྱ་རིགས་ལས་འགུལ་བ་ཧྥིན་ལི་ཧྭ་འཛིན་བཟུང་གིས་ལོ་གཅིག་འཁོར་བའི་སྐབས་འདིར་རྒྱལ་སྤྱི་དང་རྒྱ་ནག་ནང་ཁོང་གི་ཤུགས་རྐྱེན་ཇེ་ཆེར་ཕྱིན་ཏེ་ནོ་སྦེལ་ཞི་བདེའི་གཟེངས་རྟགས་ཚུན་ཆད་སྤྲོད་དགོས་པའི་དགོངས་ཚུལ་འདོན་མཁན་བྱུང་བཞིན་ཡོད་པའི་སྐོར་བཞུགས་སྒར་དྷ་རམ་ས་ལ་ནས་ལོ་སྦི་ལགས་ཀྱིས་བཏང་འབྱོར་བྱུང་བའི་གནས་ཚུལ་དེ་གཤམ་ལ་སྙན་སྒྲོན་ཞུ་གི་ཡིན། རྒྱ་ནག་ནང་ཏོག་དབྱིབས་ནད་ཡམས་བཅུ་དགུ་བའི་འགོས་ཁྱབ་ལ་བཀག་འགོག་གི་ཆེད་ལ་ཁྱིམ་སྡོད་དུ་བཀོད་རྒྱ་བཀྲམ་སྟེ་དམ་དྲག་ཤུགས་ཆེ་གི་དབང་གིས་མི་མང་རྣམས་ཐབས་ཟད་འུ་ཐུག་ཏུ་གྱུར་བ་དང། ལྷག་པར་སྤྱི་ལོ་ཉིས་སྟོང་ཉེར་གཉིས་ལོ་གི་ཟླ་བ་བཅུ་བ་གི་ཚེས་པ་བཅུ་གསུམ་གྱི་ཉིན་མ་རྒྱ་ནག་རྒྱལ་ཡོངས་མི་མང་འཐུས་མི་ཚོགས་ཆེན་སྐབས་ཉི་ཤུ་བ་འཚོགས་ཏེ། ཁྲིམས་འགལ་གྱི་ལམ་ནས་རྒྱ་ནག་སྲིད་འཛིན་ཞི་ཅིན་ཕིང་གི་དབང་ཆ་བསྐྱར་དུ་འཛིན་རྒྱུའི་སྲ་བརྟན་གྱི་ཆེད་དུ་འཆར་འགོད་བྱེད་བཞིན་པ་གི་སྐབས་ཐོག་དེར། རྒྱ་ནག་གི་ལས་འགུལ་བ་ཕིན་ལི་ཧྭ་ལགས་ནས་རྒྱ་ནག་རྒྱལ་ས་པེ་ཅིང་གི་ཟམ་པ་ཞིག་གི་སྟེང། རྒྱ་ནག་སྲིད་འཛིན་ཞི་ཅིན་ཕིན་ནི་སྲིད་དབང་སྒེར་གཅོད་པ་དང་རྒྱལ་ཚོང་བ་ཡིན་པས། སྲིད་འཛིན་གྱི་གོ་ས་ནས་རྩ་དགོངས་གཏོང་དགོས་པ་སོགས་ཀྱི་འཕྲེད་དར་བརྐྱངས་པར་བརྟེན། དུས་ཚོད་ཧ་ཅང་ཛ་དྲག་གི་སྐབས་དེར་ངོ་རྒོལ་བྱུང་བར་རྒྱལ་སྤྱི་དང་རྒྱ་ནག་གི་ནང་སྐད་གྲགས་ཆེན་པོ་བྱུང་སྟེ། ལས་འགུལ་བ་ཁོང་འཕྲལ་དུ་འཛིན་བཟུང་བཙན་ཁྲིད་བྱས་པས་ད་ལྟའི་བར་ལ་ལོ་གཅིག་ཧྲིལ་བོ་འཁོར་ཡོད་ནའང། ཁོང་གི་བདེ་འཇགས་དང་གར་ཡོད་ཀྱི་གནས་ཚུལ་གསལ་ཁ་མེད་པ་རེད་དེ། ཁོང་གི་ལས་འགུལ་གྱི་ཤུགས་རྐྱེན་གྱིས་རྒྱ་ནག་ནང་དམངས་གཙོའི་ལས་འགུལ་དང་ཤོག་གུ་དཀར་པོ་གི་ལས་འགུལ་སོགས་བྱུང་བ་མ་ཟད། རྒྱལ་སྤྱིའི་སྲིད་དོན་པ་ཚོའི་ནང་ཁོང་ལ་ནོ་སྦེལ་ཞི་བདེའི་གཟེངས་རྟགས་ཕུལ་དགོས་པ་གི་བསམ་འཆར་འདོན་མཁན་ཀྱང་ཡོང་གི་ཡོད་སྐོར་བོད་གནས་དང་འགྲོ་བ་མིའི་ཐོབ་ཐང་ཉམས་ཞིབ་པ་སངས་རྒྱས་སྐྱབས་ལགས་ནས་འགྲེལ་བརྗོད་གནང་གི་འདུག། རྒྱ་ནག་དམར་ཤོག་གི་ལྷག་པར་དུ་ཞི་ཅིན་ཕིན་གཙོས་ཀྱི་རྒྱ་ནག་དམར་ཤོག་གི་དབང་འཛིན་དེ་ལ་ངོ་རྒོལ་བྱས་ནས་དམངས་གཙོའི་སྒོ་དབྱེ་ཕྱོགས་ལ་དགོས་ཟེར་ཡག་གི་ལྟ་བ་དེ་ཐོན་ཡག་དེ་ཡིན་ད་རྒྱ་ནག་ནང་ལ་ཤུགས་རྐྱེན་ཆེན་པོ་བཞག་པ་རེད། དེ། བེ་ཆེ། འདི་འདྲ་གི་འབོད་ཚིག་དེ། ཆིག་སྟོང་དགུ་བརྒྱ་གྱ་དགུ་གི་རྗེས་ནི་འདི་འདྲ་ཅིག་ད་ཕལ་ཆེར་ཐོན་དུ་མེད་ཡག་གི་གནས་སྟངས་འདྲ་བོ་ཅིག་རེད་ཡང་དྲག་བྱས་ནས་ངོ་རྒོལ་བྱེད་མཁན་འོ་དེ་འདྲའི་མྱི་གང་ལ་ད་ཁོ་རང་གི་ངོ་རྒོལ་བྱེད་ཡག་དེ་ཤུགས་རྐྱེན་དེ་གཏིང་ཟབ་པོ་ཡིན་ཙང་ད། འདི་བའི་ཉིན་ཁ་ཤས་སྔོན་ལ་ནི་ཨ་མི་རི་ཀ་གི་གྲོས་ཚོགས་གི་འཐུས་མི་དེ་འདྲ་ར་བ་ཨ་ནི་ཁོ་རང་ཚོ་གི་ཡང་ད་ལྟ། ད་ལྟ་ངོ་རྒོལ་བྱེད་མཁན་རྒྱ་མི་འདི་ལ་ཨ་ནི་ཅིག་ནོ་བེལ་ཞི་བདེའི་གཟེངས་རྟགས་སྤྲད་དགོས་བ་རེད་ཟེར་ཡ་གི་འབོད་སྐུལ་ཞུ་ཡ་ལ་སོགས་པ་ཨ་ནི་དེ་འདྲ་གི་གནས་སྟངས་ཅིག་ཆགས་ནས་ཡོད་རེད། གཞན་ཡང་འགྲོ་བ་མིའི་ཐོབ་ཐང་ལྟ་ཞིབ་ཚོགས་པ་གི་ཨེ་ཤ་གི་ཡན་ལག་གི་འགན་འཛིན་ཨེ་ལིན་ཕེག་སོན་ལགས་ནས་ཀྱང་རྒྱ་ནག་གི་ལས་འགུལ་བ་ཕུན་ལི་ཧྥ་ལགས་ནས་ངོ་རྒོལ་དེ་ལ་བརྟེན་ནས་ལས་འགུལ་མང་བོ་ལུ་གུ་རྒྱུད་དུ་བྱུང་སྟེ། རྒྱ་ནག་གི་གཞོན་སྐྱེས་ཚོ་དང་ཡུ་གུར་བོད་མི་བཅས་ལའང་སེམས་ཤུགས་ཆེན་པོ་འཕེལ་བ་གི་སྐོར་ཡང་འགྲེལ་བརྗོད་གནང་གི་འདུག།

ཡང་ཉམས་ཞིབ་པ་སངས་རྒྱས་སྐྱབས་ལགས་ནས་ལས་འགུལ་བ་ཕུན་ལི་ཧྥ་ལགས་གཅར་རྡུང་མནར་གཅོད་ཀྱིས་ལུས་པོ་བེད་མེད་དུ་གྱུར་བའི་གོ་ཐོས་འབྱུང་གི་ཡོད་པས། རྒྱ་ནག་གཞུང་ལ་ངོ་རྒོལ་གྱི་ལས་འགུལ་སྤེལ་ན་མཇུག་འབྲས་ཇི་འབྱུང་གནས་ཚུལ་འདིས་གསལ་པོ་མཚོན་ཐུབ་པ་དང། རྒྱ་ནག་ནང་ཐ་ན་དམར་ཤོག་གཞུང་རང་གི་ཁྲིམས་ལུགས་ལག་བསྟར་གནང་རོགས་ཀྱི་འབོད་སྐུལ་ཞུས་པ་གི་ཁྲིམས་རྩོད་པ་ཚོ་ཚུན་ཆད་འཛིན་བཟུང་བཙན་ཁྲིད་བྱེད་བཞིན་པར་བརྟེན། རྒྱ་ནག་གི་འོག་ནས་ཞི་བའི་ངོ་རྒོལ་བྱེད་དགོས་བྱུང་ན་གནས་སྟངས་ཧ་ཅང་ཁག་པོ་ཆགས་ཡོད་པ་གི་སྐོར་ཡང་འགྲེལ་བརྗོད་གནང་གི་འདུག། ད་དེ་མ་ཚད་ཅིག་རྒྱ་ནག་དམར་ཤོག་གཞུང་ལ་ངོ་རྒོལ་བྱས་ན་ལྷག་པར་དུ་ཞི་ཅིན་ཕིན་ལ་ངོས་ཟིན་ཐེབས་པའི་ངོ་རྒོལ་བྱས་ཏེ་ཧ་ཅང་ཅང་ཡིན་ད་ཡིན། ཡིན་ན་ཡང་ཅིག་རྒྱ་ནག་དམར་ཤོག་གི་ཁྲིམས། རྩ་ཁྲིམས་དང་གཙོ་བོའི་བཅའ་ཁྲིམས་ཀྱི་ནང་ལོགས་གི། གི་གཏན་འབེབས་བྱེད་རྒྱུ་དེ་ཚོ་ལག་བསྟར་བྱེད་དགོས་བ་རེད་ཟེར་ཡག་གི་ཨ་དེ་འདྲ་འབོད་སྐུལ་ཞུ་མཁན་གི་ཁྲིམས་རྩོད་པ་མང་པོ་ཞིག་འཇུ་བཟུང་བྱེད་ཀྱི་ཡོད་ཡག་དང་ཨ་ནི། ཨ་ནི། བཀག་ཉར་བྱས་ཡོད་ཡག་དང་གར་སོང་ཆ་མེད་གར་སོང་ཆ་མེད་བྱས་ཡོད་ཡག་དང་དེ་ཚོ་ལ་རྦད་དེ་རྡུང་རྡེག་ཤུགས་ཆེན་པོ་བྱེད་ཀྱི་ཡོད་ཡག་དེའི་གི་སྒང་ནས། ཨ་ནི་རྒྱ་ནག་དམར་ཤོག་གི་དབང་སྒྱུར་འོག་ནས་ཅིག་སོ་སོ་གི་ཐོབ་ཐང་རྩོད་ཡ་དང། སོ་སོ་གི་ཐོབ་ཐང་རྩོད་ཡ་དང་ཨ་ནི་ཅིག་མི་མང་གི་ཐོབ་ཐང་དང་ཨ་ནི་ཁྲིམས་གི་ཐོབ་ཐང་རྩོད་ཡ་དེ་ཚོ་ཧང་སང་ཡ་དཀའ་ལས་ཁག་པོ་ཡིན་པ་དེ་ད་ང་ཚོ་ཅིག་ད་དེའི་གི་ཉམས་མྱོང་དེ་ད་བོད་པ་སེར་ཉམས་མྱོང་ཟབ་ཤོས་འདྲ་བོ་ཆགས་ཡོད་བ་རེད་བསམ་གི་འདུག། ལས་འགུལ་བ་ཕུན་ལི་ཧྥ་ལགས་ཀྱིས་འཕྲེད་དར་བཞེངས་འཛུགས་གི་སྟེང་ང་ཚོ་ལ་ཟ་མ་དགོས་བ་ལས་ནད་དུག་བརྟག་དཔྱད་མི་དགོས། རང་དབང་དགོས་བ་མ་གཏོགས་ཁྱིམ་སྡོད་བཀའ་རྒྱ་མི་དགོས། ང་ཚོར་བརྩི་བཀུར་དགོས་པ་ལས་མགོ་སྐོར་མི་དགོས། བཅོས་བསྒྱུར་དགོས་པ་མ་གཏོགས་རིག་གནས་གསར་བརྗེ་མི་དགོས། འོས་ཤོག་འཕེན་གཅིག་དགོས་པ་མ་གཏོགས་དབུ་ཁྲིད་ཆེན་པོར་དགོས་དོན་མེད། ང་ཚོ་མི་སེར་བྱ་འདོད་ཡོད་མ་གཏོགས་བྲན་གཡོག་བྱ་འདོད་མེད་ཅེས་ཀྱང་འཁོད་ཡོད་པ་རེད། བཞུགས་སྒར་ནས་ཨེ་ཤ་རང་དབང་རླུང་འཕྲིན་ཁང་གི་གསར་འགོད་པ་བློ་སྦེ་ཡིན།
ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་ཐེངས་འདིའི་གསར་འགྱུར་ཁག་དབྱངས་སྒྲོལ་ལགས་དང་སེང་གེ་རི་བསོད་ནམས་ལྷ་མོ་གཉིས་ཀྱིས་སྙན་སྒྲོན་ཞུ་གི་ཡིན། དཔལ་ས་སྐྱ་གོང་མ་ཁྲི་ཆེན་རིན་པོ་ཆེ་མཆོག་གིས་འདས་པའི་བདུན་ཕྲག་གཉིས་གསུམ་ཙམ་ནས་བཟུང་བལ་ཡུལ་ནང་ཆོས་འབྲེལ་གྱི་མཛད་འཕྲིན་རླབས་ཆེན་བསྐྱངས་དང་སྐྱོང་བཞིན་པ་ལྟར་ད་རིང་སྤྱི་ཟླ་བཅུ་པའི་ཚེས་བཅུ་བཞི་སྟེ། རེས་གཟའ་སྤེན་པའི་ཉིན། བལ་ཡུལ་གྱི་རྒྱལ་ས་ཀཏ་མན་ཌུའི་ནང་བོད་མི་གཙོ་བོར་གྱུར་བའི་དད་ལྡན་ཕྱི་ནང་མི་རིགས་སྟོང་ཚོ་མང་པོར་འཛམ་གླིང་ཞི་བདེའི་ཆེད་དུ་སྤྱན་རས་གཟིགས་རྒྱལ་བ་རྒྱ་མཚོའི་ལྷ་ལྔ་ལས་གྲུབ་པའི་སྤྱན་རས་གཟིགས་ཀྱི་དབང་ཆེན་སྩལ་གནང་མཛད་འདུག། ཉིན་ཤས་སྔོན་དཔལ་ས་སྐྱ་གོང་མ་ཁྲི་ཆེན་རིན་པོ་ཆེ་མཆོག་གིས་སྤྱན་རས་གཟིགས་ཀྱི་བཀའ་དབང་སྩལ་གནང་མཛད་རྒྱུའི་སྐོར་ཆོས་འབྲེལ་འདི་འགོ་ཁྲིད་ཞུ་མཁན་ཁོང་གི་སྐུ་གཞོགས་ཤིག་གིས་ཆོས་བརྡ་གསལ་བསྒྲགས་གནང་དོན། སྤྱན་རས་གཟིགས་རྒྱལ་བ་རྒྱ་མཚོའི་ལྷ་ལྔ་ལས་གྲུབ་པའི་དབང་ཆེན་ཟེར་ཡག་ཆེ། ཨོ་སྤྱན་རས་གཟིགས་དབང་ཆེན་ཞིག་གནང་རྒྱུ་ཡོག་རེད་གནང་མཁན་དེ་ད་དམིགས་སུ་བཀར་ནས་ཞུས་པ་ཡིན་ན་ཞེ་པོ་ཅིག་བླ་མ་གལ་ཆེན་པོ་དམིགས་བསལ་གྱི་ད་རེས་དེ་དབང་ཆེན་གནང་དགོས་རྒྱུ་མཚན་དེ་ཡང་འཛམ་གླིང་ཞི་བདེ་གི་ཆེད་དུ། མདོར་ན་ང་ཚོ་ད་ཐེག་པ་ཆེན་པོའི་ཆོས་སེང་ཉམས་ལེན་བྱེད་དུས་ག་རེ་བྱེད་པ་ཡིན་ན་སེམས་ཅན་ཐམས་ཅད་ཀྱི་དོན་དུ་ལབ་གི་ཡོད་རེད་བ། ད་དེ་ཡིན་པ་རེད་ཨ་ནི་དམིགས་བསལ་གི་ད་རེས་གི་ད་དབང་ཆེན་དེ་འཛམ་གླིང་འཛམ་བུ་གླིང་ནང་ལ་ཞི་བདེ་ཡོང་ཡག་གི་དམིགས་ཡུལ་བཟུང་བྱས་དེ་ནས་ད་ལྟ་བལ་ཡུལ་རང་ལ་ཡོད་པའི་བི་ཡོ་མ་ཀུ་སུ་མ་ཟེར་ཡ་ད་ལྟ་རཱ་ན་གུ་རུ་རིན་པོ་ཆེའི་ཁོང་རྣམ་པའི་གི་ཆོས་ཚོགས་ཀྱི་འགན་འཛིན་གཙོ་བོ་འདྲ་པོ་བྱས་དེའི་འོག་ལ་ད་ང་ཚོ་མང་པོ་ཅིག་གི་མཉམ་རུབ་བྱས་ནས་ཨ་འདི་འདྲས་ཀྱི་ད་རེས་དབང་ཆེན་གནང་ཡག་གི་ད་གོ་སྐབས་ཅིག་བསྐྲུན་གི་ཡོག་རེད་དེ་དབང་ཆེན་དེ་ཡང་ས་སྐྱ་གོང་མ་བཞི་བཅུ་ཞེ་གཅིག་པ་ཁྲི་ཆེན་རིན་པོ་ཆེ་མཆོག་ཁོང་རང་རང་གི་གདམ་ཁ་གནང་ནས་དེ་ནས་ད་ད་རེའི་དུས་ཚོད་འདི་ལ་དེ་ནས་འཛམ་བུ་གླིང་གི་ཞི་བདེ་ཀྱི་དོན་དག་ལ་ད་འདི་ལས་རླབས་ཆེ་བ་དང་རྩ་ཆེ་བ་ཅིག་ཡོག་མ་རེད་གསུངས་བྱས་སྤྱན་རས་གཟིགས་ཀྱི་རྒྱལ་བ་རྒྱ་མཚོའི་གི་དབང་ཆེན་གནང་ཡག་ཐུགས་རེད། ད་རིང་སྤྱི་ཟླ་བཅུ་པའི་ཚེས་བཅུ་བཞི་ཉིན་གོང་ཞུས་ཆོས་བརྡ་གནང་བ་བཞིན་ས་སྐྱ་གོང་མ་ཁྲི་ཆེན་རིན་པོ་ཆེ་མཆོག་གིས་སྤྱན་རས་གཟིགས་ཀྱི་བཀའ་དབང་དངོས་སུ་སྩལ་གནང་མཛད་འདུག། ཡང་རྒྱ་ནག་གཞུང་གིས་རྒྱུད་གཅིག་ལམ་གཅིག་ལས་གཞི་འགོ་འཛུགས་བྱས་ནས་ལོ་བཅུ་འཁོར་བའི་དུས་དྲན་གྱི་དགའ་སྟོན་དང་འབྲེལ་སྤྱི་ཟླ་བཅུ་པའི་ཚེས་བཅུ་བདུན་དང་བཅོ་བརྒྱད་བར། ལྷན་ཚོགས་འདིའི་ཐོག་རྒྱལ་ཁབ་ཁག་བརྒྱ་དང་སུམ་ཅུ་ཙམ་གྱི་སྐུ་ཚབ་གདན་ཞུ་གནང་ཡོད་པ་དང་དེའི་ནང་མང་པོ་ཞིག་གིས་དོ་སྣང་བྱེད་ཡུལ་སྐུ་མགྲོན་གལ་ཆེ་གཅིག་དེ་ནི་ར་ཤི་ཡའི་སྲིད་འཛིན་པུ་ཊིན་ཡིན་པ་རེད། ཞི་ཅིན་ཕིང་གི་རྒྱུད་གཅིག་ལམ་གཅིག་ནི་རྒྱ་ནག་གཅིག་པུའི་དཔལ་འབྱོར་གྱི་ཁེ་ཕན་ཙམ་དང། ས་བབ་དང་འབྲེལ་བའི་ཆབ་སྲིད་དང་དམག་དོན་མཉམ་འབྲེལ་ཞིག་མིན་པར་རྒྱལ་ཁབ་ཚང་མའི་དཔལ་འབྱོར་ཁེ་ཕན་བསྐྲུན་ཐུབ་ཆེད་ཡིན་ཟེར་གྱི་ཡོད་ཀྱང་གནད་དོན་དབྱེ་ཞིབ་པ་ཚོས་རྒྱུད་གཅིག་ལམ་གཅིག་ལས་གཞི་དེ་རྒྱ་ནག་གི་རྒྱལ་སྤྱིའི་སྟེང་དཔལ་འབྱོར་དང་འཐབ་ཇུས་རང་བཞིན་གྱི་ཤུགས་རྐྱེན་ཇེ་ཆེར་གཏོང་ཐབས་ཀྱི་ཆེད་དུ་དམིགས་པ་རེད་ཅེས་བརྗོད་ཀྱི་ཡོད་པ་རེད། གནས་ཚུལ་ལྟར་ན་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོའི་སྤྱི་ཟླ་བཞི་པའི་བར་རྒྱུད་གཅིག་ལམ་གཅིག་ལས་གཞི་དང་མཉམ་འབྲེལ་བྱེད་རྒྱུ་བསམ་འཆར་ཡིག་ཆ་ལ་མཚན་རྟགས་བཀོད་མཁན་རྒྱ་ནག་དང་ར་ཤི་ཡ་གཙོས་པའི་རྒྱལ་ཁབ་བརྒྱ་དང་བཞི་བཅུ་ཞེ་དགུ་བྱུང་ཡོད་ཅིང་གླིང་ཕྲན་ཚང་མའི་ནང་ཁྱབ་ཡོད་པ་རེད། ར་ཤི་ཡས་ཡུ་ཀེ་རེན་བཙན་འཛུལ་བྱས་པའི་རྗེས་རྒྱལ་སྤྱིའི་ཐོག་ཁེར་རྐྱང་དུ་ལུས་ཡོད་སྟབས་ར་ཤི་ཡ་རྒྱ་ནག་ཐོག་ཕྱོགས་གང་ཅིའི་ཐད་ནས་བརྟེན་རྒྱུ་ཤུགས་ཆེ་རུ་ཕྱིན་ཡོད་པ་རེད། རྒྱ་ནག་དང་ར་ཤི་ཡ་གཉིས་ཀྱི་འབྲེལ་ལམ་གཏིང་ཟབ་ཏུ་ཕྱིན་པ་དེ་ཡང་གཙོ་བོ་དབུ་ཁྲིད་གཉིས་ཀྱིས་ཁོང་གཉིས་ཕན་ཚུན་བརྩེ་བའི་གྲོགས་མཆོག་ཡིན་ཅེས་ཕན་ཚུན་འཕྲད་སྐབས་འགྲེལ་བརྗོད་བྱེད་ཀྱི་ཡོད་པ་རེད། ཡང་ཕྱོགས་གཞན་ཞིག་ནས་བལྟས་ན་རྒྱ་ནག་དང་ར་ཤི་ཡ་གཉིས་ཀྱི་མནའ་འབྲེལ་དེ་བཞིན་ནུབ་ཕྱོགས་ཀྱི་དབང་ཤུགས་ལ་ཁ་གཏད་གདོང་ལེན་ཆེད་དུ་དགོས་ངེས་ཀྱི་ཕྱོགས་སྒྲིལ་ཞིག་མཐོང་གི་ཡོད་པ་རེད། རྒྱ་ནག་སྲིད་འཛིན་ཞི་ཅིན་ཕིང་འདི་ལོ་སྤྱི་ཟླ་གསུམ་པའི་ནང། རྒྱལ་ས་མོ་སི་ཀོ་རུ་རྒྱལ་དོན་འཚམས་གཟིགས་ཀྱི་སྐབས་སུ་སྲིད་འཛིན་ཕུ་ཀྲིན་གྱིས་ཡུལ་གཉིས་ཀྱི་མཉམ་འབྲེལ་བརྒྱུད་ནས་ལས་དོན་བསྒྲུབ་ཐུབ་རྒྱུར་ཚད་མེད་པ་ཞིག་ཡིན་པའི་བསྔགས་བརྗོད་བྱས་འདུག་དེ་བཞིན་རྒྱ་ནག་གི་དཔོན་རིགས་ཀྱིས་ཡུལ་གྲུ་གཉིས་ཀྱི་རྩ་བའི་རྩ་དོན་དང་འབྲེལ་བའི་ཕྱོགས་ཕན་ཚུན་རྒྱབ་སྐྱོར་བརྟན་པོ་ཞུ་རྒྱུ་ཡིན་པ་བརྗོད་འདུག་གཟའ་འཁོར་རྗེས་མར་ར་ཤི་ཡའི་སྲིད་འཛིན་རྒྱལ་ས་པེ་ཅིན་དུ་འབྱོར་སྐབས། དེ་སྔོན་ཁ་སྙན་ཚིག་སྙན་དང་མཐུན་པའི་དོན་དངོས་སུ་ར་ཤི་ཡས་ཡུ་ཁུ་རེན་ནང་དམག་འཐབ་ཐད་རྒྱ་ནག་གི་རྒྱབ་སྐྱོར་ཤུགས་ཆེ་རུ་གཏོང་རྒྱུའི་རེ་བ་བྱེད་ཀྱི་ཡོད་པ་རེད། ཡང་ར་ཤི་ཡས་ཡུ་ཁུ་རེན་ཐོག་བེད་སྤྱོད་བྱེད་ཕྱིར་བྱང་ཀོ་རི་ཡས་ར་ཤི་ཡར་དམག་དོན་ཡོ་བྱད་འབོར་ཆེན་མཁོ་སྤྲོད་བྱེད་ཀྱི་ཡོད་སྐོར་ཨ་མི་རི་ཀས་བྱང་ཀོ་རི་ཡར་ནག་ཉེས་སྐྱོན་འཛུགས་གནང་ཡོད་པའི་གནས་ཚུལ་འདུག། དེ་ཡང་དབྱིན་ཇིའི་སྦི་སྦི་སི་གསར་ལས་ཁང་གིས་དེ་རིང་གནས་ཚུལ་སྤེལ་དོན་ལྟར་ན། ཨ་མི་རི་ཀའི་རྒྱལ་ཡོངས་བདེ་སྲུང་ལས་ཁུངས་ཀྱི་མགྲིན་ཚབ། John Kirby ལགས་ཀྱིས་བྱང་ཀོ་རི་ཡས་འདས་པའི་བདུན་ཕྲག་ཁ་ཤས་ནས་ར་ཤི་ཡར་འབར་རྫས་ལ་སོགས་དང་དམག་ལ་མཁོ་བའི་ལག་ཆ་ཡོད་པའི་སྣོད་ཆས་ཆིག་སྟོང་ལྷག་ར་ཤི་ཡར་བཏང་སྐོར་རེས་གཟའ་པ་སངས་ཉིན་གསུངས་པ་མ་ཟད་བྱང་ཀོ་རི་ཡའི་གོ་མཚོན་ལག་ཆ་ཡོད་པའི་སྣོད་སུམ་བརྒྱའི་ནང་དམག་དོན་ཡོ་བྱད་བླུགས་བཞིན་པའི་འདྲ་པར་ཁག་ཅིག་ཀྱང་འགྲེམས་སྤེལ་གནང་འདུག་བྱང་ཀོ་རི་ཡའི་སྲིད་འཛིན་ཀིམ་ཇོང་ཨུན་ཟླ་བ་སྔོན་མའི་ནང་ར་ཤི་ཡར་ཕྱིན་ནས་ར་ཤི་ཡ་དང་དམག་དོན་ཐད་མཉམ་འབྲེལ་བྱེད་རྒྱུའི་སྐོར་གྲོས་བསྡུར་བྱས་འདུག། ར་ཤི་ཡས་ཡུ་ཀེ་རེན་ནང་དྲག་པོའི་བཙན་འཛུལ་བྱས་པ་ནས་བཟུང་འབོམ་རྫས་དང་མེ་ཤུགས་འཕུར་མདེལ་སོགས་དྲག་པོའི་ཡོ་བྱད་ཧ་ཅང་མང་པོ་བེད་སྤྱོད་བྱེད་བཞིན་པའི་རྐྱེན་གྱིས། དམག་དོན་ཡོ་བྱད་ཁག་རིམ་བཞིན་ཉུང་དུ་འགྲོ་བཞིན་པར་བརྟེན་ནས་བྱང་ཀོ་རི་ཡ་ལྟ་བུ་ནས་དམག་དོན་ཡོ་བྱད་མཁོ་སྒྲུབ་ཆེད་དོན་གཉེར་བྱེད་ཀྱི་ཡོད་འདུག་གནད་དོན་དབྱེ་ཞིབ་པ་འགའ་རེས་བྱང་ཀོ་རི་ཡའི་འགོ་ཁྲིད་ཀིམ་ཇུང་ཨུན་ལ་གོ་མཚོན་ལག་ཆ་ཧ་ཅང་མང་པོ་ཡོད་རུང། བྱང་ཀོ་རི་ཡར་ཐོན་ཁུངས་ཞན་པའི་རྐྱེན་གྱིས་གོ་མཚོན་ལག་ཆ་མང་པོ་ར་ཤི་ཡར་མཁོ་སྤྲོད་བྱེད་འདོད་མེད་སྐོར་གནས་ཚུལ་དབྱེ་ཞིབ་གནང་འདུག་ཨ་རིའི་རྒྱལ་ཡོངས་བདེ་སྲུང་ལས་ཁང་གི་མགྲིན་ཚབ་ཇོན་ཀིར་པི་ལགས་ཀྱིས་བྱང་ཀོ་རི་ཡས་ར་ཤི་ཡར་གོ་མཚོན་ལག་ཆ་གང་དང་གང་མཁོ་སྤྲོད་བྱས་ཡོད་མེད་གསལ་ཁ་བཏོན་མེད་ན་ཡང། ར་ཤི་ཡས་བྱང་ཀོ་རི་ཡ་ནས་མེ་ཤུགས་འཕུར་མདེལ་སོགས་ཉོས་པར་ཡིད་ཆེས་གནང་གི་ཡོད་འདུག་ཡང་ཨ་རིའི་གསང་བའི་ལས་ཁང་ཁག་གིས་གནས་ཚུལ་སྤེལ་གསལ་ལྟར་ན་བྱང་ཀོ་རི་ཡས་ར་ཤི་ཡར་གོང་ཞུས་གོ་མཚོན་ལག་ཆ་དེ་དག་འདི་ལོའི་སྤྱི་ཟླ་དགུ་པའི་ཚེས་བདུན་ནས་སྤྱི་ཟླ་བཅུ་པའི་ཚེས་གཅིག་བར་དབོར་འདྲེན་བྱས་སྐོར་གསུངས་ཡོད་པ་སོགས་ཀྱི་གནས་ཚུལ་འདུག།
གསར་འགྱུར་ཁག་མུ་མཐུད་སྙན་སྒྲོན་ཞུ་ཡིན་འདི་ལོ་སྤྱི་ཟླ་དགུ་པའི་ནང་རྒྱ་ནག་རྒྱལ་ཡོངས་ནང་ཏོག་དབྱིབས་ནད་ཡམས་རྐྱེན་པས་ཁྱོན་མི་གྲངས་བཞི་བཅུ་ཞེ་ལྔ་རྐྱེན་འདས་སུ་ཕྱིན་ཡོད་པའི་གནས་ཚུལ་ཐོན་འདུག་དེ་ཡང་རྒྱ་ནག་དབུས་ནད་ཡམས་སྟངས་འཛིན་དང་སྔོན་འགོག་ལས་ཁང་གིས་གནས་ཚུལ་སྤེལ་བའི་ནང་འདི་ལོ་སྤྱི་ཟླ་དགུ་པའི་ཚེས་གཅིག་ཉིན་རྒྱ་ནག་རྒྱལ་ཡོངས་ནང་དུ་ཏོག་དབྱིབས་ནད་ཡམས་ཕོག་པའི་མིའི་གྲངས་ཀ་གཅིག་ཁྲི་གཅིག་སྟོང་དྲུག་བརྒྱ་ཉི་ཤུ་རྩ་དགུ་ཙམ་བྱུང་ཡོད་པ་རེད་བཞག་ནད་ཡམས་དེ་ཚོ་ཡང་ཏོག་དབྱིབས་རིམས་ནད་གསར་པ། Omicron ཞེས་པ་ནས་བྱུང་བའི་འབུ་སྲིན་རིགས་མི་འདྲ་བ་དགུ་བཅུ་གོ་དྲུག་ཡོད་པ་དེ་དག་ཁོངས་ནས་ནད་སྲིན་གཙོ་བོ་གསུམ BB གཅིག་ཚེག་དགུ་དང XBB གཅིག་ཚེག་གཉིས་གཉིས་དེ་བཞིན XBB གཅིག་ཚེག་གཅིག་དྲུག་གི་རྐྱེན་པས་ན་འདུག་འདི་ལོའི་སྤྱི་ཟླ་དགུ་པའི་ཚེས་གཅིག་བར་རྒྱ་ནག་རྒྱལ་ཡོངས་ནང Omicron ཞེས་པའི་ཏོག་དབྱིབས་ན་ཚ་འགོས་པའི་མིའི་གྲངས་ཚད་གཅིག་འབུམ་གཅིག་ཁྲི་དྲུག་སྟོང་ལ་འཕར་ཆ་བྱུང་བའི་ནད་པ་ཚོར་བརྟག་དཔྱད་བྱས་པ་དང་བཅོས་ཐབས་བྱས་པ་ནས་ཤེས་རྟོགས་བྱུང་ཡོད་པ་དང། Omicron ཞེས་པའི་ཏོག་དབྱིབས་ནད་ཡམས་འགོས་པའི་མི་འབོར་མཐོ་ཤོས་དེ་སྤྱི་ཟླ་དགུ་པའི་ཚེས་བཅོ་བརྒྱད་བར་གཅིག་འབུམ་བདུན་ཁྲི་བདུན་སྟོང་བར་འཕར་ཡོད་པ་དང། དེ་ནས་རིམ་བཞིན་གྲངས་འབོར་ཉུང་དུ་ཕྱིན་ནས་སྤྱི་ཟླ་དགུ་པའི་ཚེས་སུམ་ཅུ་བར Omicron ན་བའི་མིའི་གྲངས་འབོར་དེ་བཞིན་གཅིག་འབུམ་བཞི་ཁྲི་བདུན་སྟོང་ཆགས་འདུག། རྒྱ་གར་གྱི་སྲིད་བློན་ན་རེན་དར་མོ་དི་མཆོག་གིས་བལ་ཡུལ་ལ་བརྡ་ལན་སོགས་གང་ཡང་མ་གནང་བར། བལ་ཡུལ་གྱིས་རང་གི་ས་ཁོངས་ཡིན་པར་ངོས་འཛིན་བྱས་པའི་ཀ་ལ་པ་ནི་ཞེས་པའི་མཐའ་མཚམས་ས་ཁུལ་གྱི་ལྷ་ཁང་ཞིག་ལ་རེས་གཟའ་ཕུར་བུའི་ཉིན་ཕེབས་པའི་གནད་དོན་ཐད་བལ་ཡུལ་གྱི་གྲོས་ཚོགས་འཐུས་མི་ཚོས་བགྲོ་གླེང་བྱས་ཡོད་པའི་གནས་ཚུལ་འདུག། དེ་ཡང་རྒྱ་གར་གྱི་སྲིད་བློན་མོ་དྷི་མཆོག་གིས་ལོ་བཅུ་ཕྲག་མང་པོའི་རིང་རྒྱ་གར་གྱི་དབང་དུ་བསྡུས་པ་དང་བལ་ཡུལ་གྱིས་རང་ཉིད་ཀྱི་ས་ཁུལ་དུ་ངོས་འཛིན་བྱས་ཀ་ལ་པཱ་ནི་ཞེས་པའི་ཧིན་དྷུའི་ལྷ་ཁང་ཞིག་ལ་རེས་གཟའ་ཕུར་བུའི་ཉིན་ཕེབས་པ་དེར། བལ་ཡུལ་གྱི་གྲོས་ཚོགས་འཐུས་མི་ཚོས་པུཤ་པ་ཀ་མཱལ་དཱ་ཧལ་གྱིས་སྣེ་ཁྲིད་པའི་བལ་ཡུལ་གཞུང་འཛིན་གྱིས་དེའི་ཐད་ལན་འདེབས་དགོས་པའི་དགོས་འདུན་བཏོན་གནང་འདུག། རྒྱ་གར་གྱི་སྲིད་བློན་མོ་དྷི་མཆོག་གིས་ས་མཚམས་ཁུལ་གྱི་ཨ་དྷི་ཁི་ལ་ཤི་དང་ཕཱར་བྷ་དྷི་ཁུན་ཌ་ཞེས་པར་ཕེབས་པ་མ་ཟད་པིཏོ་ར་གྷར་དང་གུན་ཇི་ཞེས་པའི་ས་གནས་མི་མང་རྣམས་དང་མཇལ་འཕྲད་བཀའ་མོལ་གནང་འདུག་ས་ཁུལ་དེ་དག་ནི་དེ་སྔ་ནས་བལ་ཡུལ་གྱི་ས་ཁོངས་ཡིན་སྐོར་བརྗོད་ཀྱི་ཡོད་འདུག་ལ་ཕྱི་ལོ་ཉིས་སྟོང་ཉི་ཤུ་ལོར་བལ་ཡུལ་གྱི་ས་ཁྲ་གསར་པ་ཞིག་བཏོན་པའི་ནང་ལིམ་པི་ཡ་དུ་ར་དང་ཀ་ལ་པ་ནི་གུན་ཇི་དང་ནཱ་པི་ཀུ་ཏི། དེ་བཞིན་ལི་པུ་ལེག་ཀྱི་མངའ་ཁུལ་ཁག་བལ་ཡུལ་གྱི་ས་ཁོངས་ཡིན་པ་སྟོན་འདུག་ཡིན་ནའི་རྒྱ་གར་གྱིས་ས་ཁུལ་དེ་དག་རྒྱ་གར་གྱི་ཁོངས་གཏོགས་ཡིན་ལུགས་ནན་བརྗོད་གནང་སྟེ་རང་གི་དམག་མི་ཡང་ས་ཁུལ་དེ་དག་ནང་འགྲེམས་འཇོག་བྱས་འདུག་ཡང་དར་ཆུ་ལ་ཡི་རྫོང་དཔོན་ཀི་རན་ཇོ་ཤི་ལགས་ཀྱིས་གོང་ཞུས་གནད་དོན་སྐོར་རྒྱ་གར་གྱི་འབྲེལ་ཡོད་མི་སྣར་ཤོད་རྒྱུའི་ཐབས་ཤེས་བྱས་ཀྱང། ཁོང་ཚོས་ཡ་ལན་གང་ཡང་སློག་མ་བྱུང་དེས་ན་ད་ཆ་བལ་ཡུལ་གཞུང་གི་ནང་སྲིད་ལས་ཁུངས་བརྒྱུད་ནས་འབྲེལ་བ་བྱ་རྒྱུའི་ཐབས་ཤེས་བྱེད་ཀྱི་ཡོད་ལུགས་བལ་ཡུལ་གྱི་ཚགས་པར Kathmandu Post ལ་བརྗོད་འདུག་ཡང་བལ་ཡུལ་གྱི་ཀོང་རེས་ཆབ་སྲིད་ཚོགས་པའི་འཐུས་མི Ramhari Khatiwada ལགས་ཀྱིས་རྒྱ་གར་གྱི་སྲིད་བློན་མོ་དྷི་གཞུང་འབྲེལ་མིན་པའི་ཐོག་ནས་ས་ཁུལ་དེར་གཟིགས་སྐོར་ལ་ཕེབས་པ་ཞིག་ཡིན་པས་དེ་ལ་བལ་ཡུལ་གཞུང་གིས་བློ་འཚབ་བྱེད་དགོས་དོན་མེད་སྐོར

རྣམ་པ་ཚོས་ད་གསན་བཞིན་པ་དེ་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱི་ལས་རིམ་རེད་རྒྱ་ནག་གཞུང་གིས་བོད་ལ་ཨིན་སྐད་ཀྱི Tibet ཞེས་པའི་མིང་ཤིས་ཙང་ལ་འགྱུར་བ་གཏོང་ཐབས་བྱེད་བཞིན་པའི་ཐད་བོད་མིའི་སྒྲིག་འཛུགས་ཀྱིས་མཐའ་གཅིག་ཏུ་ངོ་རྒོལ་ཡོད་ཅེས་གསུངས་ཡོད་པའི་སྐོར་འདི་གའི་གསར་འགོད་པ་བློ་བཟང་དགེ་ལེགས་ལགས་ཀྱིས་བཏང་གནང་བའི་གནས་ཚུལ་དེ་བསྐྱར་དུ་གསན་གནང་གི་རེད།
དུས་རབས་ཉི་ཤུ་པའི་ལོ་རབས་བཞི་བཅུ་ཡི་ནང་རྒྱ་ནག་དམར་ཤོག་གཞུང་གིས་བོད་ལ་བཙན་འཛུལ་བྱས་པ་ནས་བཟུང་སྲིད་ཇུས་དང་དྲིལ་བསྒྲགས་སྣ་ཚོགས་ཀྱི་ལམ་ནས་བོད་ཀྱི་ལོ་རྒྱུས་དང་རིག་གནས་སོགས་ལ་འཁྱོག་བཤད་བྱས་དང་བྱེད་མུས་ཡིན་པའི་ཁར་བར་སྐབས་ཤིག་ནས་རྒྱ་ནག་གཞུང་གིས་བོད་དང་འབྲེལ་བ་ཡོད་པའི་གཞུང་འབྲེལ་ཡིག་ཆ་དང་གསར་འགོད་གསལ་བསྒྲགས་ཆབ་སྲིད་དྲིལ་བསྒྲགས་སོགས་ཀྱི་ནང་བོད་ལ Tibet ཞེས་པའི་དབྱིན་ཡིག་ཐ་སྙད་དེ་ཡི་ཚབ་ཏུ་ཨུ་ཚུགས་ངང་ནས་རྒྱ་ཡིག་གི་ཐ་སྙད་ཤིས་ཙང་ཞེས་པ་དེ་བཀོལ་སྤྱོད་བྱེད་འགོ་བཙུགས་ཡོད་པ་རེད། དཔེར་ན་ཉེ་ལམ་ཐོན་པའི་གནས་ཚུལ་གསར་ཤོས་ཤིག་ནི་བོད་ཉིང་ཁྲི་ས་ཁུལ་དུ་སྐོང་ཚོགས་གནང་བའི་ཧི་མ་ལ་ཡའི་རི་རྒྱུད་དང་འབྲེལ་བའི་རྒྱལ་སྤྱིའི་མཉམ་ལས་ཀྱི་གླེང་སྟེགས་ཐེངས་གསུམ་པ་ཟེར་བའི་ཐོག་རྒྱ་ནག་གི་ཕྱི་སྲིད་བློན་ཆེན་ཝང་དབྱིང་གིས་གཏམ་བཤད་སྤེལ་བའི་ནང། བར་སྐབས་ཤིག་ནས་རྒྱ་ནག་གཞུང་འབྲེལ་བརྒྱུད་ལམ་ཁག་དང་རྒྱ་ནག་ཕྱི་སྲིད་ལས་ཁུངས་ཀྱི་གཞུང་འབྲེལ་ཡིག་ཆའི་ནང་བོད་ལ་དབྱིན་ཡིག་གི་ཐ་སྙད་དུ་ཤིས་ཙང་ཞེས་པའི་བྲིས་འགོ་བཙུགས་ཡོད་པ་ལས་རྒྱལ་སྤྱིའི་རང་བཞིན་གྱི་བེད་སྤྱོད་བྱེད་བཞིན་པའི Tibet ཞེས་པའི་ཐ་སྙད་དེ་བྲིས་མེད་ཚུལ་བརྗོད་འདུག། དེའི་ཐད་བོད་མིའི་སྒྲིག་འཛུགས་ཀྱི་མགྲིན་ཚབ་པ་བསྟན་འཛིན་ལེགས་བཤད་ལགས་ཀྱིས་རྒྱ་ནག་གཞུང་གིས་ཆབ་སྲིད་ཀྱི་དགོས་མཁོའི་དབང་གིས་བོད་ལ་རྒྱལ་སྤྱིའི་སྤྱི་ཚོགས་ཀྱིས་ངོས་ལེན་ཡོད་པའི Tibet ཞེས་པའི་ཐ་སྙད་དེ་ཡོངས་གྲགས་ཀྱི་ཐོག་ནས་ཤིས་ཙང་ཞེས་པའི་རྒྱ་ཡིག་གི་ཐ་སྙད་ལ་བསྒྱུར་ཐབས་གནང་མུས་ཡིན་པའི་བྱ་སྤྱོད་དེ་ནི་ལོ་རྒྱུས་རྡོག་རོལ་བཏང་བ་ཞིག་ལ་བོད་མིའི་སྒྲིག་འཛུགས་ཀྱིས་ངོས་འཛིན་བྱེད་ཀྱི་ཡོད་པ་མ་ཟད་མཐའ་གཅིག་ཏུ་ངོ་རྒོལ་ཡོད་པ་གསུངས་བྱུང། དེ་ཏག་ཏག་བསྡད་ཀྱི་ཡོད་མ་རེད། ལུང་པ་ཆེན་པོ་གཅིག་ཡིན་པའི་ཐོག་ནས་རྒྱལ་ཁབ་ཆེན་པོ་གཅིག་ཡིན་པའི་ཐོག་ནས་བྱེད་སྟངས་གཅིག་ལོན་དུ་ནོར་གྱི་ཡོད་རེད་དེ་བྱས་ཙམ་པ་ལ་ད་ལྟའི་གནས་སྟངས་ཐོག་ལ་ཡིན་པ་ནི་བོད་མིའི་སྒྲིག་འཛུགས་ངོས་ནས་དེ་མཐའ་གཅིག་ཏུ་ངོ་རྒོལ་ཞེས་ཤི་ཙང་གི་ཚིག་དེ་ཚོ་བེད་སྤྱོད་བཏང་ཚུལ་མཐའ་གཅིག་ཏུ་ངོ་རྒོལ་བྱས་དང། དེ་ལས་ཕན་འབེབས་ཀྱིས་རྒྱ་ནག་གཞུང་ནས་བོད་མིའི་མངོན་འདོད་སྒྲུབ་དགོས་འདིའི་སྒང་ལ་དོ་སྣང་སྤྲད་དགོས་འདི་ངེས་པར་དུ་བསམ་བློ་བཏང་དགོས་རེད་ཅེས་དེ་ཞུས་འདུག།
འདས་པའི་ལོ་ངོ་བཅུ་ཕྲག་དྲུག་ལྷག་རིང་ཨ་མི་རི་ཀ་དང་རྒྱ་གར་ཚུད་པའི་རྒྱལ་སྤྱིའི་བོད་དོན་རྒྱབ་སྐྱོར་ཚོགས་པ་དང་འགྲོ་བ་མིའི་ཐོབ་ཐང་དོན་གཉེར་བ་སོགས་ཀྱིས་ཡིག་ཆའི་ནང་ཡོངས་གྲགས་ཀྱི་དབྱིན་ཡིག་གི་ཐ་སྙད Tibet ཞེས་པ་དེ་འཁོད་ཡོད་པ་ལས་ཤི་ཙང་ཞེས་པའི་ཐ་སྙད་དེ་བེད་སྤྱོད་བྱས་པའི་སྲོལ་མེད་པ་རེད། དཔེར་ན། ཉིས་སྟོང་ཉི་ཤུ་ལོ་ཡི་ཨ་མི་རི་ཀའི་བོད་དོན་སྲིད་བྱུས་དང་རྒྱབ་སྐྱོར་ཁྲིམས་ཡིག་ནང Tibet ཞེས་པའི་དབྱིན་ཡིག་ཐ་སྙད་དེ་བཞིན་ཐེངས་བཅུ་ལྷག་བཀོད་སྤེལ་བྱས་ཡོད་པ་འདི་ནི་ལོ་རྒྱུས་ཐོག་ནས་ཧ་ཅང་གི་གལ་འགངས་ཆེན་པོ་ཆགས་ཡོད། ཡང་བོད་ཀྱི་སྲིད་བྱུས་ཉམས་ཞིབ་ཁང་གི་འགན་འཛིན་ཟླ་བ་ཚེ་རིང་ལགས་ཀྱིས་དབྱིན་ཡིག་ནང Tibet དང་རྒྱ་ཡིག་སྟེང Xizang ཞེས་པའི་ཐ་སྙད་དེ་གཉིས་ལ་དེ་སྔ་ཁྱད་པར་མེད་ཀྱང་ཕྱིས་སུ་རྒྱ་ནག་དམར་ཤོག་སྲིད་གཞུང་གསར་བཙུགས་ཀྱིས་ཤིམ་ལ་ཆིངས་ཡིག་བཞག་པའི་རྗེས་འབྲས་སུ་ཐ་སྙད་དེ་གཉིས་བཀོལ་སྤྱོད་བྱེད་རྒྱུའི་ཐད་ཁྱད་པར་ཆེན་པོ་ཕྱིན་ཏེ། དེ་སྔ་བོད་གཞུང་དགའ་ལྡན་ཕོ་བྲང་གི་དབང་སྒྱུར་བ་ཡོད་པའི་ས་ཁུལ་གཅིག་པུར་ཤི་ཙང་ཞེས་འབོད་སྲོལ་ཡོད་པ་ལྟ་བུ་བཟོས་ཡོད་ཅེས་འགྲེལ་བརྗོད་གནང་བྱུང། དེ་ཤིམ་ལའི་ཆིངས་ཡིག་ནང་ལ། ཤིམ་ལའི་ཆིངས་ཡིག་ང་ཚོ་བོད་ཡིག་ནང་ལ་ཡོད་རེད་དབྱིན་ཇི་ནང་ལ་ཡོད་རེད་རྒྱ་ཡིག་ནང་ལ་ཡོད་རེད། རྒྱ་ཡིག་ནང་ལ། བོད་ཕྱི་ནང་ཟེར་ཡ་བྱེད་པ། ཕྱི་མ། བོད་ཕྱི་བོད་ནང། ནང་གི་བོད་ཕྱི་གི་བོད་ཟེར་ནས་དབྱེ་བ་གཉིས་ཡོད་པ། དེ་ནང་ལ་རྒྱ་ཡིག་ནང་ལ་ག་རེ་བྲིས་པ་རེད། ནང་གི་གཙང་ཕྱི་གི་གཙང་ཟེར་ནས།

ཕལ་ཆེར་ད། ལོ་བརྒྱ་ཚར་གྱི་རེད། དེ་ནས་དགའ་ལྡན་ཕོ་བྲང་གཞུང་དབང་སྒྱུར་བྱས་བསྡད་པ་དེ་ལ་གོ་བསྡད་པ་འདྲ་བོ་ཞིག་ཆགས་བསྡད་ཡོད། གཞི་རྩའི་ཆ་ནས་བོད་ལ་རྒྱ་ཡིག་དེའི་ནང་ཤི་ཙང་ཞེས་པའི་གོ་དོན་ནི་ནུབ་ཀྱི་བོད་ཅེས་པའི་དོན་ལ་ཡང་གོ་གི་ཡོད་པ་དང་ཡང་ཕྱོགས་གཞན་ཞིག་ནི་ཤི་ཙང་ཞེས་པ་ནི་ནུབ་ཀྱི་གཏེར་མཛོད། Western Treasure། ཞེས་པའི་དོན་ལ་ཡང་གོ་གི་ཡོད་པ་དེང་གི་ལོ་རྒྱུས་སྨྲ་བ་ཚོས་འགྲེལ་བརྗོད་བྱེད་ཀྱི་ཡོད་པ་རེད། དེ་ཡང་ཝཱ་ཎ་དབུས་བོད་ཀྱི་གཙུག་ལག་སློབ་ཆེན་གྱི་ལོ་རྒྱུས་སློབ་དཔོན་བྱམས་པ་བསམ་གཏན་ལགས་ཀྱིས། བོད་ལ་ཤི་ཙང་ཞེས་པའི་ཐ་སྙད་དེ་ཐོག་མར་བྱུང་ཚུལ་ནི་དེ་སྔོན་ཕྱི་ལོ་གཅིག་སྟོང་དགུ་བརྒྱ་བཅུ་མེད་བརྒྱད་ལོར་མན་ཇུ་གོང་མའི་སྲིད་གཞུང་གི་ཟི་ཁྲོན་ཞིང་ཆེན་གྱི་དམག་དཔོན་ཀྲའོ་ཨེར་ཧྥེང་གིས་བོད་ལ་བཙན་འཛུལ་བྱས་པའི་སྐབས་ཁོང་གིས་ཀོང་པོ་རྒྱ་མདའ་ནས་དར་རྩེ་མདོ་ཡི་བར་གྱི་ས་ཁུལ་ལ་ཤི་ཙང་ཞེས་མིང་བཏགས་ཡོད་ཚུལ་འགྲེལ་བརྗོད་གནང་བྱུང།
བོད་ལ་ཤི་ཙང་ཟེར་མཁན་དེ་ཐ་སྙད་དང་པོ་བཏགས་མཁན་དེ། མན་ཇུ་གོང་མའི་སྲིད་གཞུང་གི་དམག་དཔོན་ཀྲའོ་ཨེར་ཧྥེང་ཟེར་མཁན། བོད་དུ་གཅིག་སྟོང་དགུ་བརྒྱ་བཅུ་མེད་དྲུག་ལ་དཔུང་འཇུག་བྱེད་མཁན་དེ་གིས། གཅིག་སྟོང་དགུ་བརྒྱ་དགུ་བརྒྱ་བཅུ་མེད་བརྒྱད་ཀྱི་ལོ་ལ། ཀོང་པོ་རྒྱ་མདའ་ནས་དར་རྩེ་མདོ་བར་གྱི་ས་ཁྱོན་དེ་ལ། ཨ་ནི། ཁ་སོགས་ལས་ཤི་ཙང་ཞིང་ཆེན་ཞེས་མིང་བཏགས་པ་ཡིན་ཟེར། བཏགས་ཀྱི་ཡིན་ཟེར་འདི་ཁོས་ཁྱབ་བསྒྲགས་བྱས་པ་དེ་རེད། ཡང་བོད་ཀྱི་སྲིད་བྱུས་ཉམས་ཞིབ་ཁང་གི་འགན་འཛིན་ཟླ་བ་ཚེ་རིང་ལགས་ཀྱིས། བོད་ལ་ཤི་ཙང་ཞེས་པའི་ཐ་སྙད་བྱུང་ཚུལ་ནི་དེ་སྔ་བོད་ལ་བཙན་པོའི་རྒྱལ་རབས་དང་ས་སྐྱའི་དབང་བསྒྱུར། ཕག་གྲུའི་རྒྱལ་རབས་གཙང་པའི་རྒྱལ་རབས་དེ་བཞིན་དགའ་ལྡན་ཕོ་བྲང་གི་སྲིད་གཞུང་སོགས་བྱུང་ཡོད་པ་ལས་གཙང་པ་རྒྱལ་པོས་དབང་བསྒྱུར་བྱས་པའི་སྐབས་བོད་ལ་ཤི་ཙང་ཞེས་པའི་ཐ་སྙད་དེ་ཐོབ་ཡོད་པར་འགྲེལ་བརྗོད་གནང་གི་འདུག། གཞན་ཡང་མགྲིན་ཚབ་པ་བསྟན་འཛིན་ལེགས་བཤད་ལགས་ཀྱིས་བོད་མི་སྒྲིག་འཛུགས་ཀྱི་ངོས་ནས་བོད་ལ་དབྱིན་ཡིག་གི་ཐ་སྙད Tibet ཞེས་པའི་མིང་ཚིག་དེ་མུ་མཐུད་བཀོལ་སྤྱོད་བྱེད་མུས་ཡིན་པའི་ཁར། འདི་ནི་བོད་ཆོལ་ཁ་གསུམ་ལ་ཁྱབ་པའི་ཐ་སྙད་ཞིག་ཀྱང་ཡིན་པ་མ་ཟད་བཀའ་ཤག་སྐབས་བཅུ་དྲུག་པའི་ངོས་ནས་རྒྱལ་སྤྱིའི་སྤྱི་ཚོགས་ནང་བོད་དེ་ལོ་རྒྱུས་ཐོག་ནས་རང་བཙན་རྒྱལ་ཁབ་ཅིག་ཡིན་པ་གསལ་སྟོན་བྱེད་རྒྱུ་ཡི་ཞུ་གཏུག་ལས་འགུལ་མུ་མཐུད་སྤེལ་མུས་ཡིན་པ།

རྣམ་པ་ཚོས་ད་ལྟ་གསན་བཞིན་པ་འདི་ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱི་ལས་རིམ་རེད། ཐེངས་འདིའི་གནད་དོན་གླེང་མོལ་གྱི་ལེ་ཚན་ནང་དབྱིན་ཇིའི་བོད་རང་དབང་ཚོགས་པའི་ལས་འགུལ་འགན་འཁུར་བ་དང་ཁུལ་དེའི་ཆབ་སྲིད་ཀྱི་འཕོ་འགྱུར་ལ་རྒྱུས་མངའ་ཆེ་བ་བསྟན་འཛིན་ཀུན་དགའ་ལགས་དང་ལྷན་ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱི་རྩོམ་སྒྲིག་འགན་འཛིན་བཀྲ་ཤིས་དབང་ཕྱུག་ལགས་ཀྱིས་གླེང་མོལ་ཞུས་པར་གསན་རོགས་གནང། རྒྱལ་སྤྱིའི་རླུང་འཕྲིན་གསན་མཁན་རྣམ་པ་ཚོ་སྐུ་ཁམས་བཟང། ད་ལྟ་ནི་ཨེ་ཤི་ཡའི་རང་དབང་རླུང་འཕྲིན་ཁང་གི་གནད་དོན་གླེང་མོལ་གྱི་ལས་རིམ་སྙན་སྒྲོན་ཞུ་རྒྱུའི་དུས་ཚོད་འདི་ཡིན། ང་ལས་རིམ་འདི་གཙོ་སྐྱོང་ཞུ་མཁན་བཀྲ་ཤིས་དབང་ཕྱུག་ཡིན། ཨེ་ཤི་ཡའི་རང་དབང་རླུང་འཕྲིན་ཁང་གིས་ཐེངས་འདིའི་ལས་རིམ་འདི་ཐོག་ལ། ད་ལྟ་ཉེ་བའི་ཆར་ལ་དབྱིན་ཡུལ་ནང་ལོགས་ལ་རྒྱ་ནག་དང་འབྲེལ་བ་ཡོད་པའི་ཐོག་ནས་གནས་ཚུལ། འཕོ་འགྱུར། མང་པོ་ཅིག་འགྲོ་བསྡད་ཀྱི་འདུག་ཆབ་སྲིད་ཀྱི་ཐོག་ནས་དོ་སྣང་བྱེད་དགོས་ཡ་གནད་དོན་ཅི་རིགས་ཅིག་བྱུང་སོང་འདི་དང་འབྲེལ་བྱས་དེ་རིང་དབྱིན་ཡུལ་ནང་ལ་ཡ་བོད་རང་དབང་ཚོགས་པའི་ད་ས་གནས་ས་ཐོག་ལ་ཡ་ད་ཞུ་གཏུག་གི་ཐོག་ནས་ཕྱག་ལས་འགན་འཁུར་བཞེས་བཞུགས་པ་བསྟན་འཛིན་ཀུན་དགའ་ལགས་གདན་འདྲེན་ཞུས་བྱས་ད་དབྱིན་ཡུལ་ནང་ལོགས་ཀྱི་གནས་བབ་དང་འབྲེལ་བྱས་ང་ཚོ་བཀའ་མོལ་ཞུ་གི་ཡིན་ད་ད་དབྱིན་ཡུལ་ནང་ལོགས་ཆ་བཞག་པ་ཡིན་ན་རྒྱ་ནག་གཞུང་གིས་ད་གསང་བའི་ཐོག་ནས་དོ་སྣང་བྱེད་ཡག་མང་པོ་ཡོང་གི་ཡོད་པའི་གནས་ཚུལ་འདི་གོ་གི་ཡོད་རེད་ལྷག་པར་དུ་རྒྱ་ནག་གཞུང་ཚབ་དེ་ད་ལྟ་ཕ་གི་ད་དེ་གོང་དུ་བ་ནས་ལོ་གཅིག་གོང་དུ་བ་ནས་བོད་པའི་ལས་འགུལ་བ་དང་ཡུ་གུར་ལས་འགུལ་བ་ཚོས་ཀྱི་དེ་ཐོག་ལ་ཤུགས་བསྐྱོན་ཡོད་རེད་དེ་འདྲ་དང་འབྲེལ་བྱས་གནས་ཚུལ་འཕེལ་རིམ་མང་པོ་ཞེ་པོ་ཅིག་བྱུང་བསྡད་ཡོད་རེད་དེ་ལ་ཡ་དཔྱད་པ་ཞུ་གི་ཡིན་ཨ་ནི་ཀུན་དགའ་ལགས་དང་པོ་ཐོག་མ་དེ་དབྱིན་ཡུལ་ནང་ལོགས་ལ་དེང་སང་རྒྱ་ནག་གཞུང་གིས་ཅིག་ཤུགས་རྐྱེན་དམིགས་བསལ། འགྲོ་བསྡད་ཀྱི་ཡོད་པ་དེ་མངོན་གསལ་དོད་རུ་འགྲོ་གི་ཡོད་པའི་བཟོ་འདྲ་ཞིག་འདུག་དེ་ག་འདྲས་རེད་ལགས། ཨོའོ་བཀྲ་ཤིས་བདེ་ལེགས་བཀྲ་ཤིས་དབང་ཕྱུག་ལགས་ལགས་འོང་ད་ད་ཨིན་ཇིའི་ལུང་ལ་ཆ་མཚོན་ལ་བྱེད་ན་ད་ཨ་ད་གོང་དུ་གནད་དོན་ཁ་ཤས་ཅིག་གསུངས་སོང་འདི་ད་ག་རང་རེད་ད་ད་རྒྱ་ནག་གི་དངོས་གནས་ཨིན་ཇི་གི་རྒྱལ་ཁབ་ལ་ཡ་ད་ཨ་ད་ཚོང་འབྲེལ་གི་ཐོག་ནས།

ད་ལྟ་དེ་སྤྱིར་བཏང་ནས་དབྱིན་ཡུལ་ནང་ལོགས་ལ་རྒྱ་ནག་གཞུང་གི་ཤུགས་རྐྱེན་ཡོང་གི་ཡོད་པ་འདི་ད་ལོ་ཁ་ཤས་ཀྱི་གོང་ནས་མངོན་གསལ་དོད་པོ་ཆགས་པ་རེད་ལྷག་པར་དུ་ད་ལྟ Confucius Institute ཟེར་གྱི་ཁུང་ཙི་བསྟི་གནས་ཁང་ཟེར་འདི་བརྒྱུད་བྱས་དབྱིན་ཡུལ་ནང་ལོགས་ལ་ཡ་དོ་སྣང་བྱེད་དགོས་ཡ་གནས་བབ་འདྲ་པོ་ཞིག་ཆགས་པ་རེད་ད་ལྟ་འདས་པའི་ལོ་ཁ་ཤས་ནང་ལོགས་གནས་སྟངས་འདྲ་པོ་འདི་འཕེལ་རིམ་ཅི་རིགས་ཅིག་སོང་ད་ལོ། ད་ལྟ་ཁུང་ཙིའི་ལྟེ་གནས་ཁང་འདི་ད་རྒྱ་ནག་གི་ངོས་ནས་ད་སོ་སོའི་གི་ག་རེ་ཞུ་གི་རེད་ད་རྒྱ་ནག་ད་རྒྱ་ནག་གི་ཕྱོགས་ནས་ད་ཅིག Chinese narratives ནང་ཞུ་གི་རེད་ད་རྒྱ་ནག་གི་ཕྱོགས་ནས་ད་རྒྱལ་རབས་ལོ་རྒྱུས་ཡིན་ནའང་འདྲ་འདུག་ཨ་ནི་རྒྱ་ནག་གཞུང་གི་ལྟ་གྲུབ་ཡིན་ནའང་འདྲ་འདུག་ཨ་ནི་ཁོ་རང་ཚོའི་གི་བསམ་ཚུལ་འདྲ་བོ་འདི་ཚོ་ད་རྒྱལ་ཁབ་གཞན་པའི་ནང་ལོགས་ལ་ཡ་ཨ་ནི་སྤེལ་ཡ་གི་བརྒྱུད་ལམ་འདྲ་བོ་འདི་ད་ཀོང་ཙེ་ལྟེ་གནས་ཁང་བརྒྱུད་ནས་ཁོང་ཚོས་སྤེལ་ཡ་གི་ཆ་ཤས་གཅིག་སྔོན་མ་ནས་འདུག་སེ་འགྲོ་བསྡད་ཀྱི་ཡོད་རེད་ད་ད་ལྟ་དབྱིན་ཇི་ལུང་པ་ལྟ་བུ་ཆ་མཚོན་བ་འདྲ་བྱས་ན་ད་ཀོང་ཙེ་ལྟེ་གནས་ཁང་ད་འཛམ་བུ་གླིང་ནང་ལ་མང་ཤོས་གྲས་གཅིག་རེད་གསུང་གོ་རེད་སུམ་ཅུ་ཡས་མས་གཅིག་འདུག་གསུང་བསྡད་ཀོ་རེད་ཨ་ནི་འདི་ཀོང་ཙེ་ལྟེ་གནས་ཁང་འདི་ཚོ་ཚང་མ་ད་འདི་དབྱིན་ཇི་ལུང་པའི་གི་ད་གཙུག་ལག་སློབ་གཉེར་ཁང་ད།

གསུམ། གོང་འདྲ་བ་ཅིག་ནས་ད་ག་འདར་ཏོག་དབྱིབས་རེད་ནི་ད་ག་ན་ཤིང། ད་ནི་ཝི་གུར་གྱི་གནས་སྟངས་རེད་དེ་ཚོ་ཚང་མ་གསལ་པོ་ཞེ་པོ་ཅིག་ཆགས་ཡོང་དུས་ཙམ་ནས་ཨ་ནི་སྤྱི་བཏང་ཨ་རི་རེད་ཡོ་རོབ་རེད་ཨ་ནི་དབྱིན་ཇི་ལུང་པ་ལ་གཅིག་པ་གཅིག་རྐྱང་རེད་ད་རྒྱ་ནག་གི་ཐོག་ལ། མི་མང་གི་ངོས་ནས་རེད་གྲོས་ཚོགས་འཐུས་མི་གི་ངོས་ནས་རེད། པའི་ལྟ་སྟངས་འདི་ཚོ་ད་ཁོ་རང་ད་རྒྱ་ནག་འདི་ལ་ཉེན་ཁ་འདྲ་བོ་བྱེད་ནས་འདུག་སེ་ཅིག་ལྟ་ཡ་གི་གྲོས་ཆོད་ཅིག་བྱེད་ནས་བསྒྱུར་བཅོས་ཅིག་ཕྱིན་རེད་ཨ་ནི་འདི་འདྲའི་ཡིན་དུས་ཙམ་ནས་ད་གྲོས་ཚོགས་ཀྱི་འཐུས་མིའི་ནང་ལོགས་ལ་ཁག་ཅིག་གིས་ད་ཝི་གུར་ལ་རྒྱབ་སྐྱོར་གནང་མཁན་འགྲོ་བ་མིའི་ཐོབ་ཐང་ལ་རྒྱབ་སྐྱོར་གནང་མཁན་རང་དབང་ལ་རྒྱབ་སྐྱོར་གནང་མཁན་ཨ་ནི་ཁོ་ཚོས་ཀྱི་ད་ཀོང་ཙེ་ལྟེ་གནས་ཁང་གི་གནས་སྟངས་འདི་ལྟ་བུ་ཆ་མཚོན་བ་འདྲ་བྱས་ན་ད་འདི་ཚོ་གླེང་བྱེད་ནས་ཨ་ནི་གང་ལྟར་འདི་བརྒྱུད་བྱེད་ནས་རྒྱ་ནག་གི་གཞུང་ལ་ཡང་ཨ་ནི། གདོང་ལེན་བྱེད་ཡས་ཀྱི་ལག་ཆ་ཡག་པོ་ཅིག་ཡོད་དུས་ཨ་ནི་ཁོ་ཚོས་ཀྱིས་དབྱིན་ཇིའི་གཞུང་ལ་ཨ་ནི་འདི་ད་ལོག་ད་ཅིག་གནོན་ཤུགས་དང་མ་སོན་ནས་ཤུགས་ཆེན་པོ་བྱས་ནས་ཨ་ནི་གང་ལྟར་འདི་ཀོང་ཙེ་ལྟེ་གནས་ཁང་འདི་ཚོས་ཀྱིས་དབྱིན་ཇིའི་ལུང་པའི་གི་ད་ཅིག་སྨྲ་བརྗོད་རང་དབང་རེད་ཨ་ནི་ཅིག་ཤེས་ཡོན་ལྟེ་གནས་ཁང་གི་རང་དབང་དང་འདི་ཚོའི་སྒང་ལ་ཡང་དོ་ཕོག་བཟོ་གི་ཡོད་པ་དངོས་སུ་འདྲ་བོ་མཐོང་བྱས་ནས་ཨ་ནི་ཁོ་ཚོས་ཀྱིས་འདི་ཚོའི་རིགས་ད་སྒོ་རྒྱག་དགོས་ཀྱི་འདུག་ལབ་ནི་ཤུགས་ཆེན་པོ་བཤད་མཁན་གྲོས་ཚོགས་འཐུས་མི་ག་རེ་ཞུ་དགོས་རེད་ད་ཅིག influence ཤུགས་ཆེན་པོ་ཡོད་མཁན་ཁག་ཅིག་གིས་འདུག་སེ་བཤད་བསྡད་གོ་རེད་ཨ་ནི་ང་ཚོས་ད་ལྟའི་ཆ་ལ་དབྱིན་ཇི་གི་སྲིད་བློན་རི་ཤི་སུ་ནག་ཆ་མཚོན་པ་འདྲ་བྱེད་ནས་སྔོན་མ་ཁོ་རང་ད་ལྟ་སྲིད་བློན་བཞེངས་ཡས་ཀྱི་སྐབས་དེ་ལ་ད་ད་ལྟ་ཁོ་ཚོ་གྲོས་ཚོགས་འཐུས་མི་ཆབ་སྲིད་ཚོགས་པ Conservative གི་ནང་ལོགས་ལ་གྲོས་ཚོགས་འཐུས་མི་གི་བར་ལ་ཡང་ང་ཚོ leadership དེ་ལངས་དགོས་ཡོད་དུས་ཙམ་ནས་འགོ་ཁྲིད་ཀྱི་ཆེད་དུ་ལངས་དགོས་ཡོད་དུས་ཙམ་ནས་སྐབས་དེ་དུས་ཁོ་རང་གིས་ཁས་ལེན་ག་རེ་གནང་རེད་ཞུ་བ་རེད་ཟེར་ན། རྒྱ་ནག་འདི་ཉེན་ཁ་ཆེན་པོ་རེད་ཤག་ནི་ང་རང་ཚོ་ད་ལྟ་འདི་ཀོང་ཀོང་ཙེ་ལྟེ་གནས་ཁང་ཡོད་དགུ་ཅོག་ཆ་ཚང་ནི་སྒོ་རྒྱབ་ཀྱི་ཡིན་ཟེར་ལབ་ནི་འདི་འདྲའི་འདྲ་བོ་ཅིག་ཁོ་རང་གིས་སྐབས་དེ་དུས་འོས་ཤོག་ལངས་བའི་ཁ་ཐུག་དེ་ལ་འདི་འདྲའི་གསུངས་ཡོད་རེད། དེ་ནས་རྗེས་ལ་ཡང་ཁོ་རང་སྲིད་བློན་ཆགས་བྱས་ནས་ནི་ད་ལྟ་གཞུང་འཛིན་བསྡད་པའི་ཁ་ཐུག་དེ་ལ་ཡང་ད་ཁོ་རང་གིས་འདིའི་སྒང་ལ་འདི་ག་ཙམ་གྱི་ལག་ལེན་མ་བསྟར་བྱས་ནས་ནི་གང་ལྟར་འདིའི། ཀོང་ཙེ་དེ་ནས་གང་སྒོ་བརྒྱབ་ཀྱིན་ལབ་ཡའི་འདི་ཚོ་ཚང་མ་ད་ཁོ་རང་གིས་ད་འདི་སྒོ་བརྒྱབ་ཡའི་འདི་ཧ་འདའི་ཁྲ་ལ་ཏིས་ཅིག་ཕྱིར་འཐེན་བྱེད་ཀྱི་ཡིན་ལ་སོགས་པའི་གི་ད་གང་ལྟར་རྒྱ་ནག་ལ་ཤུགས་ཆེན་པོ་གཅིག་གིས་གཞུང་གི་ངོས་ནས་བསྟུན་དགོས་ཡའི་འདི་དངོས་སུ་བདེ་བོ་འདྲ་བོ་ཅིག་ཏུ་ཆགས་བསྡད་འདུག་ལ་འོང། ད་ད་ད་དབྱིན་ཡུལ་ནང་ལོགས་ལ་དེ་ཤ་ཕྱིས་སུ་རྒྱ་ནག་དང་འབྲེལ་བ་ཡོད་པའི་ཐོག་ལ་ཡང་དོ་སྣང་བྱེད་དགོས་ཡའི་གི་གནས་ཚུལ་མང་པོ་བྱུང་བསྡད་པའི་ནང་ལོགས་ལ་ཉེ་ལམ་རང་ཨ་ལེ་ད་མི་མང་གི་ཁྲོད་ལ་ཡིན་པའི་སོར་ཕྱེ་ཡོག་རེད་ད London གི

ག་རེ་ཞུ། ད་ཧོབ་ཏེ་ཁ་ལ་ལངས་རྒྱུ་འདྲ་བོ་ཅིག་ཆགས་སོང། ད་རྩ་བའི་ང་རང་ཚོ་དབྱིན་ཇི་ལུང་པ་འདྲ་བོ་ཅིག་ཆགས་ཚར་བ་རེད་བྱས་ན་ད་ང་གི་ཧ་གོ་གོ་རེད་ད་དེ་ལ་རྒྱ་ནག་གཞུང་ཚབ་ཡོད་རེད་གཞུང་ཚབ་ཀྱི་འོག་ལ་ཡ་ད་འདི་འདི་ཞུ་གི་འདུག་ཨ་ན་དེ་བ་ལ་དབྱིན་ཇི་ནང་ལ་ཡིན་ན Chinese Students Scholars Association དང CSSA ལབ་མཁན་འདི་ཡོད་རེད་གཙོ་བོ་དེ་འདྲའི་གི་ཚོགས་པ་འདིའི་གི་འོག་ལ་ཡ་ད་རྒྱ་ནག་ནས། ཚུར་དབྱིན་ཇི་ལུང་པ་ལ་སློབ་སྦྱོང་བྱེད་གར་སླེབས་ཀྱོ་གི་སློབ་ཕྲུག་ཚང་མ་འདིའི་གི་ཁྱབ་ཁོངས་ཆགས་འགྲོ་གོ་རེད་ད་གང་ལྟར་ད་ཁོ་ཚོའི་གི་ཕྱི་ལོགས་ལ་ལབ་ཡ་ལ་ཡང་ཨ་ནི་འདི་ཚོ་ཚང་མ། རྒྱ་ནག་ནས་སླེབས་ཀྱོ་སློབ་ཕྲུག་འདི་ཚོ་ལ་ཡང་ད་ལུང་པ་གསར་བ་ནང་ལོགས་ལ་ཡང་ཤེས་ཡོན་དང་འབྲེལ་བའི་གི་དཀའ་ངལ་མ་འཕྲད་ཡའི་ཆེད་དུ་ང་ཚོའི་གི་མཐུན་འགྱུར་རོགས་རམ་ག་རེ་བྱས་ནས་འདི་བརྒྱུད་ནས་བྱེད་ཀྱི་ཡོད་ཟེར་ནས་ཕྱིའི་ཐོག་ལ་ཁོ་ཚོ་འོ་འདི་བཤད་གོ་རེད། ནང་དོན་དེ་ལ་ད་ཁོང་ཚོས་ཀྱི་འདི་བརྒྱུད་བྱས་ནས་རྒྱ་ནག་གི་སློབ་ཕྲུག་དེ་ཚོ་གི་ངོས་ནས་འཛིན་གྲྭ་དེ་ཚོ་ནང་ལོགས་ལ་ཆ་ཤས་སླེབས་པའི་ཁར་དེ་ལ་ཡང་དམར་གཞུང་དང་ཨ་ནི་དམར་ཤོག་ཚོགས་པ་དང་དེ་འདྲས་ལ་ཡང་ཁོང་ཚོས་ཀྱི་ཚིག་སྡུག་ཅག་བེད་སྤྱོད་བཏང་གི་འདུག་མི་འདུག་ཁོང་ཚོས་ཀྱི་ང་ཚོ་རྒྱལ་ཁབ་ལ་ཡང་ཨ་ནི། རྒྱལ་ཞེན་འདུག་མི་འདུག་ཨ་ནི་རྒྱལ་ཁབ་སྐོར་ལ་ཡག་པོ་ཤེས་ཀྱི་འདུག་ཤེས་ཀྱི་མི་འདུག་འདི་ཚོ་ཚང་མ་ཁོང་ཚོ་གིས་ཀྲུང་དབྱང་གི་ལས་གཞི་འདྲ་བོ་ཞིག་སྤེལ་བྱས་ནས་ནི་གང་ལྟར་དམར་ཤོག་གི་ལྟ་གྲུབ་དང་འགལ་ནས་ལས་ཀ་བྱེད་ཀྱི་ཡོད་ན་ཨ་ནི་ཁོང་ཚོ་ལ་གང་ལྟར་ཁོ་རང་ཚོ་རང་གི་འགྲོ་སྟངས་ཀྱི་ཐོག་ནས་ག་འདྲས་བྱས་ནས་སློབ་ཕྲུག་དེ་ལ་བཤད་དགོས་ཡོད་ནས་བཤད་བྱས་ནས་གང་ལྟར་ལམ་ཀ་ཁ་ཐུག་ལ་སླེབས་ཡག་གི་བཟོ་ཡག་གི། སྡེ་ཚན་འདྲ་བོ་ཅིག་ཏུ་ཆགས་བསྡད་གོ་རེད So འདི་འདྲའི་འདྲ་བོའི་གནས་ཚུལ་འདི་ཚོ་དབྱིན་ཇི་ལུང་པ་ལ་ཡོད་རེད་ད་འདི་ཡིན་དུས་ཙང་ནས་ང་ང་རང་གནས་ཚུལ་འདི་དང་པོ་གོ་ཡོང་དུས་ཙང་ནས་ཨ་ད་འདི་འདྲའི་འདྲ་བོ་རྒྱ་ནག་གི་གཞུང་ཚབ་དང་འབྲེལ་བ་ཡག་པོ་ཡོད་མཁན་རྒྱ་ནག་གི་ལྟ་གྲུབ་དང་འདི་ཚོ་ལ་ཡ་ག་རེ་ལབ་དགོས་རེད་ད་ཅིག་ཁྱབ་བསྒྲགས་བྱེད་བསྡད་མཁན་འདི་འདྲའི་འདྲ་བོ་གི་སློབ་ཕྲུག། དེ་འདྲ་ཡིན་གྱི་རེད་ལབ་ནས་ང་རང་དེ་འདྲ་བསམས་སོང་ཁོ་ཁོ་ཚོས་ག་རེ་བྱས་ལབ་ན་ཕྱི་ཟླ་བརྒྱད་པའི་གི་ཚེས་པ་ལྔ་ཕལ་ཆེར་གཟའ་ཉི་མ་ཡིན་པ་ཡོད་འདི་དུས་ཁོ་ཚོའི་གི་གཟའ་སྤེན་པ་ཡིན་པས་སོ་རེད་འདི་དུས་ཁོ་ཚོའི་གི་གང་ལྟར London གི་ད་འད་ཤར་ཕྱོགས་ལ་རེད་ད East London ལ་ད་འད་འདི Brick Lane ལབ་ནས་འད་ས་ཁུལ་གཅིག་ཡོད་རེད་འདི་ས་ཁུལ་འདིའི་རྩ་བའི་ག་རེ་ཞུ་དགོས་རེད་ད་འད། ཕ་གི་ལ་རྩིག་པ་ཡོད་ཀྱོ་མང་ཆེ་བ་འདྲ་བོ་འདི་སྒང་ལ་རི་མོ་ཡོད་ཀྱོ་གི་ས་ཆ་ཅིག་ཏུ་ཆགས་གོ་རེ་ཨ་ནི་འདི་ས་ཆ་དེ་ལ་ནམ་རྒྱུན་ཡིན་ན་ཡུལ་སྐོར་སྤྲོ་འཆམ་པ་ཚོ་ལ་ཡིན་ནའི་ཨ་ནི་ཁོང་ཚོ་འཁྱམ་གར་འགྲོ་ས་གི་ས་ཆ་ཅིག་ཆགས་བསྡད་གོ་རེ་མི་ཚོ་གི་ངེས་པར་དུ London སླེབས་ན་ཕ་གི་ས་ཆ་དེ་ལྟ་གི་ཡིན་ལབ་ས་ཅིག་ཏུ་ཆགས་བསྡད་གོ་རེ། ཨ་ནི་གཉིས་ནས་ཨ་ནི་ཕ་གིའི་ས་ཆ་དེ་ལ་ཡང། ཅིག་རང་དབང་དང་མ་སུ་ནས་བཞུགས་ཡོད་རེད་ད་མང་ཚོགས་ལ་ཡང་སོ་སོའི་གི་སེམས་ནང་གི་ཚོར་བ་ཡིན་ནས་འདྲ་འདུག་ཨ་ནི་སོ་སོའི་གི་བསམ་ཚུལ་ཡིན་ནས་འདྲ་འདུག་དེ་ཚོ། དེ་རི་མོའི་གི་ལམ་ནས་སྟོན་དགོས་བསམ་ན་ཨ་ནི་སྟོན་ས་གི་ད། ཅིག་སྡིངས་ཆ་འདྲ་བོ་འདི་ཕ་གིར་ལ་ཡོད་རེད་ད་རྩིག་པ་དེ་ཚོ་སྒང་ལ་རི་མོ་བྲིས་པ་རེད། ཨ་ནི་དེ་འདྲའི་གི་རྩིག་པ་སྒང་ལ་རི་མོ་ཡོད་ཀྱོག་གི་རྩིག་པ་ཅིག་སྒང་ལ་ཧ་ད། དེ་ལ་ཡང་དབྱིན་ཇིའི་ལུང་པར་ལ་ཡང་ལར་ནང་གི་ད་གཙུག་ལག་སློབ་གཉེར་ཁང་གི་ནང་ལོགས་ལ་ཡང་ཨ་ནི་རི་མོ་གི་རིག་རྩལ་འདྲ་བོ Art Student དེ་འདྲའི་འདྲ་བོ་ཅིག་གི་སློབ་ཕྲུག་ཅིག་དང་ཨ་ནི་ཁོ་རང་གི་ལས་རོགས་ཁོ་རང་གི་མཉམ་དུ་སློབ་ཕྲུག་ད་རོགས་པ་ཞུ་དགོས་རེད་དེ་འདྲའི Group ཅིག་གིས་རེད་ཁོང་ཚོ Group ཅིག་གིས་ཨ་ནི་མཚན་ལ་ཡང་ཨ་ནི་གང་ལྟར།

རྩིག་པ་སྒང་ལ་རི་མོ་འདི་ཚོ་ད་ཁོ་ཚོས་ནམ་རྒྱུན་རྟག་པར་མཐོང་བསྡད་པ་རེད་ཡིན་ནས་ད་རིང་རྩིག་པ་སྒང་ལ་ཚོར་རི་མོ་མ་འདྲ་བ་ཅིག་ཡོད་པ་ནམ་རྒྱུན་ཡོད་ས་འདི་མེད་ཡོད་ཀྱོག་རི་མོ་འདི་བཏོན་པ་སྒང་ལ་ཡ་ཨ་ནི་དམར་པོ་འདྲ་བོ་འདུག་འདི་འདྲའི་གི་ཡི་གེ་ཀློག་མ་ཐུབ་པའི་ད་དབྱིན་ཇི་ཡི་གེ་བ་རྒྱ་ཡིག་གི་བ་འདི་འདྲའི་ཡིན་དུས་ཙང་ནས་ཨ་ནི་ཁོ་ཚོ་འདི་འདྲའི་འདྲ་བོ་ཅིག་གི་གནས་སྟངས་འདི་བྱུང་དུས་ཙང་ནས་ཨ་ནི་དེ་ལ་ཡ་དབྱིན་ཇི་ལུང་པ་ནང་ལོགས་ལས་ད

དེ་ནས་རྒྱ་ནག་སློབ་ཕྲུག་འདི་གིས་རྗེས་ལ་ཁོ་རང་ག་རེ་གསུངས་ཡོད་ལབ་ན་ང་ལ་ད་ཆབ་སྲིད་ཀྱི་དམིགས་ཡུལ་དང་ཆབ་སྲིད་ལྟ་གྲུབ་རྩ་བ་ཉིད་ནས་མེད་གསུངས་ཡོད་ད་ཁོ་རང་གི་དམིགས་ཡུལ་ག་རེ་ཡིན་ནས་མེད་ནས་གང་ལྟར་ཁོ་རང་གི་དམར་གཞུང་གི་ལྟ་གྲུབ་ཡག་པོ་ཡོད་རེད་ལབ་ནས་གལ་སྲིད་དབྱིན་ཇི་ལུང་པ་ལ་ཁྱབ་བསྒྲགས་བྱེད་ཡས་དེ་ཁོ་རང་དམིགས་ཡུལ་ཡིན་པར་བྱས་ན་ད་ནི་ད་ཅིག་ང་ཚོའི་བོད་སྐད་ནང་ཞུ་ཡས་ཞོ་སྒོ་ལེབ་མ་ཆེ་རེ་ཞོས་ལེ་སྒོ་དེ་འདྲ་བོ་ཅིག་ཆགས་རེད་ད་དེ་མགོ་རྟིང་ལོག་བྱས་ནས་གང་ལྟར་རྒྱ་ནག་ཡག་པོ།

སྐབས་དེ་ལ་ཡང་གསར་འགྱུར་བརྒྱུད་ལམ་ཁ་ཤས་ཅིག་འདུག་ད་ཧྥ་ལུང་གོང་དང་འབྲེལ་བ་ཡོད་ཀྱོག Epoch Times རེད CNN རེད་ཨ་ནི་ཁོ་ཚོ་གིས་དོ་སྣང་གནང་བྱས་ནས་ཨ་ནི་སྐད་ཆ་དྲིས་ཡོང་གི་འདུག་ང་ཚོ་ལ་ཁྱེད་ཚོ་ག་རེ་བྱས་ནས་འདིར་སླེབས་ཡོད་པ་དམིགས་ཡུལ་ག་རེ་ཡིན་པ་ཨ་ནི་ཁྱེད་རང་ཚོ Message ག་རེ་བཏང་ཡག་གི་འཆར་གཞི་བཏིང་གི་ཡོད་པ་ལབ་ཨ་ནི་འདི་འདྲ་བོ་སྐད་ཆ་འདྲ་བོ་དྲིས་བྱས་ནས་ཁོང་ཚོ་ལ་ང་ཚོ་བོད་དོན་སྐོར་བཤད་ཡག་རག་རེད་གཅིག་ཨ་ནི་གཉིས་ནས། ཡུལ་སྐོར་སྤྲོ་འཆམ་པ་འདི་ཡོད་ལ་མང་པོ་ཡོད་འདུག་ཁོང་ཚོས་ཀྱི་དོ་སྣང་ཞེ་པོ་ཅིག་བྱེད་ཀྱི་འདུག་ང་ཚོས་ཀྱི་སྦྱར་བཞག་ཅོག་གི་ཡིག་ཆ་དེ་ཚོ་ཀློག་འདི་ལ་པར་འདྲ་བོ་བརྒྱབ་ཅིག་ཁོ་རང་ཚོ་ཁོ་རང་ཚོས་གོ་བསྡུར་བྱེད་ཡོང་གི་འདུག་ཨ་ནི་གསུམ་པ་དེ་ལ་ཡ་ཨ་ནི་ས་གནས་འདིའི་ནང་ལོགས་རང་ཡོང་སྡོད་མཁན་མི་ཚོ་དངོས་གནས་ཡིན་ནས་དོ་སྣང་ཆེན་པོ་ཅིག་གནང་བྱས་ནས་ཨ་ནི་གྱང་གི་གཡས་གཡོན་དེ་བ་ལ་མི་རྒྱུན་དུ་ནས་སླེབས་སྡོད་མཁན་མང་པོ་ཞེ་པོ་ཅིག་བྱུང་སོང་ཟེར་འདི་ཞུ་ཡས་ཡིན་ལགས།

ངེད་ཀྱི་རི་མོ་འདི་འབྲི་ཡག་འདི་ལ་ཡང་གང་ལྟར་ཁོ་རང་སྒེར་རང་གི་ཐོག་ནས་མ་བསྐུལ་དྭང་བླངས་ཀྱིས་བྱེད་ཀྱོག་ཅིག་ཡིན་པ་གཅིག་ཨ་ནི་གཉིས་ནས་ཨ་ནི་འདི་ཚོ་ཚང་མ་ད་ཅིག་དམར་གཞུང་གི་ལྟ་གྲུབ་ལབ་ཀྱི་ཡོད་ནི་རེད་སྤྱི་ཚོགས་རིང་ལུགས་ཀྱི་ལྟ་གྲུབ་ལབ་ཀྱི་ཡོད་ནི་རེད་འདི་ལྟ་གྲུབ་འདི་ཚོ་ཚང་མ་ཨ་ནི་ཡོངས་ཁྱབ་ལྟ་བུ་ཅིག་ཡིན་པ་སྐོར་ལ་ཅིག་བཤད་ཡོད་རེད་ཨ་ནི་ཨ་ནི་གསུམ་པ་འདི་ཁོ་རང་གིས་ད་འདི

སེམས་པ་གི་ད་བསམ་བློ་གི་ག་རེ་ཞུ་དགོས་རེད་ད་འགྱུར་བ་བཏང་ཡག་འདྲ་བོ་ཅིག་སློབ་གསོ་འདྲ་བོ་ཅིག་ནས་འགྱུར་བ་བཏང་ཡག་འདྲ་བོ་དེ་འདྲའི་གི་ཁོང་ཚོའི་ལས་འགུལ་སྤེལ་བསྡད་ཀྱི་ཡོད་ད་དེ་ལ་ཁྱེད་རང་སློབ་ཕྲུག་ཁྱེད་རང་གི་དངོས་ནས་དེ་ལ་དེ་འདྲའི་འདྲ་བོ་ཅིག་འཁྱེར་ཡོང་གི་འདུག་འདི་རྩ་བ་ཉིད་ནས་འགྲིག་གི་མ་རེད་ང་རང་ཚོ་གི་རང་དབང་ལུང་པ་རེད་སྨྲ་བརྗོད་རང་དབང་ཆ་ཚང་ཡོད་རེད་འདི་ནང་བཞིན་གཅིག་པ་གཅིག་རྐྱང་ཁྱེད་རང་བོད་རྒྱ་ནག་གི་ནང་ལོགས་ལ་དེ་འདྲའི་རྩ་བ་ཉིད་ནས་བྱེད་ཐུབ་གི་མ་རེད་ལའེ་འགྲོ་འདི་ཁོ་རང་ལ་ད་དབྱིན་ཇི་སྐད་དང་མ་སོ་ནས Backlash འདྲ་བོ་ད་མང་པོ་ཅིག་བྱུང་སོང་ཁོ་རང་གི་དེ་བཀོད་ཡོད་ནས་རེད་བ་ཨ་ནི་ཁོ་རང་གི་དངོས་ནས

ལགས་ལགས་སེ་ད་ལྟ་དེ་ཕྱི་ཟླ་བདུན་པའི་ཚེས་པ་བཅུ་གསུམ་ལ་ཡང་དབྱིན་ཇིའི་གྲོས་ཚོགས་ཀྱི་ད་ལྟ་ཅིག་གསང་བའི་གནད་དོན་ལ་ཉམས་ཞིབ་བྱེད་མཁན་གྱི་ཚོགས་ཆུང་ཞིག་གི་སྙན་ཐོ་ཅིག་སྙན་ཐོ་རྒྱས་པོ་ཞེ་པོ་བཏོན་ཞིང་ཤོག་གྲངས་ཉིས་བརྒྱའི་ཡུན་ས་ཡིན་བྱས་པ་ཞིག་བཏོན་ཞིང་དེ་ནང་ལ་ཡང་ད་བོད་རྒྱ་ནག་གི་ཐོག་ལ་ཡང་དམིགས་བཀར་ད་རྒྱ་ནག་གི་སོ་ལྟའི་གི་ལས་ཀ་བྱེད་ཀྱི་ཡོད་པའི་གི་དོགས་པ།

དབྱིན་ཇིའི་གཞུང་གིས་ཨ་ནི་ད་ལྟ་ཟླ་བ་གཅིག་ཙམ་ཞིག་འགྲོ་གི་ཡོད་རེད། དེ་ལ་ཡ་ལན་འདྲ་བོ་ཅིག་ག་འདྲས་བྱེད་ཀྱི་འདུག་དགོངས་ཀྱི་འདུག་དེ་ནང་ལ་ཡ་རྒྱ་ནག་ལ་ཡ་འདི་གི་སྙན་ཐོ་འདི་བཏོན་པ་འདི་གིས་རྒྱ་ནག་ལ་ཡ་ཁྱད་པར་ག་རེ་ག་རེ་འགྲོ་གི་རེད་ལོ།
ལགས་ད་ལྟ་འདི་སྙན་ཐོ་འདི་དཔེ་མི་སྲིད་པའི་རྒྱས་པོ་ད་ཤོག་གྲངས་ཉིས་བརྒྱ་ལྷག་ཅིག་བྱས་ཨ་ནི་ག་འདྲར་སྙན་ཐོ་བཏོན་མཁན་གྱི་ཚོགས་ཆུང་འདི་ཡའི་ཚོགས་ཆུང་གནད་འགག་ཆེན་པོ་ཞེ་པོ་ཅིག་ཆགས་ཀྱི་རེད་ད་ཅིག་གོང་དུ་བཀྲ་ཤིས་ལགས་ངོ་སྤྲོད་གནང་བ་ནང་བཞིན་ད་རྒྱ་ནག་གི་ངོས་ནས་ཨ་ནི། དབྱིན་ཇི་གི་རྒྱལ་ཁབ་ཀྱི་ནང་ལོགས་ལ་ཡང་ཨ་ནི་ནུས་ཤུགས་ག་འདྲས་ག་འདྲས་བྱེད་ཀྱི་ཡོད་མེད་ལབ་བྱས་ནས་ད་ཁོང་ཚོས་ཀྱི་ཨ་འདྲ་སྡེ་ཚན་འདི་ཚོགས་ཆུང་འདི་གི་ཞིབ་འཇུག་གནང་བྱས་ནས་ག་འདྲ་སྡེ་ཚན་འདི་ཁག་གསུམ་སྡེ་ཚན་ཁག་གསུམ་ལ་ཁོང་ཚོས་ཀྱི་དབྱེ་ནས་གཟིགས་འདུག་ག་ལགས་ཨ་ནི་འདི་ནང་ལ་དང་པོ་འདི་ད་ཡེ་རུ་ཤ་ཨ་འདྲ་ཤེས་ཡོན་གྱི་བརྒྱུད་བྱས་ནས་རུ་ཨ་དང Academia འོ་འདི་བརྒྱུད་བྱས་ནས་རྒྱ་ནག་གི་འདི་ལ་ཡ་བཀོལ་སྤྱོད་ག་འདྲས་བྱེད་ཀྱི་ཡོད་མེད།

Nuclear Energy ལབ་བྱས་དང་བོད་ཐོག་ལ་ངེད་ཀྱིས་ཁ་ཏག་ཏག་ཞུ་ཐུབ་ཀྱི་མི་འདུག་དེ་ད་འོ་འདི་དང་འབྲེལ་བ་ཡོད་ཀྱོག་སྡེ་ཚན་ཁག་གསུམ་ལ་ཁོང་ཚོ་གིས་དམིགས་སུ་བཀར་ནས་དབྱེ་ཡས་བྱས་ནས་འདི་ཚོ་གསུམ་ནང་ལོགས་ལ་ཡང་ཁོང་ཚོ་གིས་ཞིབ་འཇུག་མཐིལ་ཕྱིན་གནང་ནས་སྙན་ཐོ་འདི་དུག་བཏོན་གནང་ཀྱོག་གཅིག་ཏུ་ཆགས་བསྡད་ཀྱི་འདུག་འདི་ཆ་མཚོན་པར་བྱས་ན་ད་སྙན་ཐོ་འདི་བཏོན་ཡ་ལ་དུས་ཚོད་གང་ཅི་འགོར་རེད་ཉིས་སྟོང་བཅུ་དགུ་ནས་འགོ་བཙུགས་ཀྱོག་གི་ལས་འགུལ་གཅིག་ཏུ་ཆགས་བསྡད་ཀྱི་ཡོད་རེད་ད་ལོ་བཞི་ལྷག་ནང་ལོགས་ལ་ཞིབ་འཇུག་ཆ་ཚང་བྱས་ནས་ནི་སྙན་ཐོ་རྒྱས་པོ་ཞེ་པོ་ཅིག་བཏོན་ཀྱོག་འདིའི་ནང་ནས། སྙན་ཐོ་འདི་ཐོན་པའི་སྐབས་དུས་དེ་ལ་ཡང་གསར་འགྱུར་བརྒྱུད་ལམ་ནང་ལོགས་ལ་ཡང་གནས་ཚུལ་ཆེ་ཤོས་དེ། ང་རང་ཚོ་འདྲ་བོ་ཆ་བཞག་ན་ད་བོད་དང་ཤིང་ཅང་དེ་སྒང་ལ་ང་ཚོ་དོ་སྣང་སླེབས་ཀྱི་ཡོད་རེད་དེ་ཡིན་ནའི་དབྱིན་ཇི་ལུང་པ་རང་ལ་ངེས་འདུག་བལྟས་ནས་ཞུས་པར་བྱས་ན་སྐབས་དེ་དུས་ཙ་ན་གསར་འགྱུར་བརྒྱུད་ལམ་ནང་ལ་སྙན་ཐོ་འདི་ཐོན་པའི་སྐབས་དུས་དེ་ཆེ་ཤོས་ག་རེ་ཐོན་རེད་ལབ་ན། ད་ནི། དབྱིན་ཇིའི་གཞུང་གིས་རྒྱ་ནག་ལ་གདོང་ལེན་བྱེད་ཡས་ཀྱི

གཞུང་ཚབ་ཀྱི་ངོས་ནས་ད་ལྟ་འདི་ལ་ཡ་ནི། ནམ་རྒྱུན་བཤད་སྟངས་དེ་གཅིག་པ་གཅིག་རེད་ད་གང་ལྟར་དེ་ཚོ་ཚང་མ། ནི། རྫུན་གཏམ་རང་རེད། དེ་འདྲའི་རྩ་བ་ཉིད་ནས་མ་རེད་ང་རང་ཚོ་གི་ངོས་ནས། ག་རེ་ག་རེ་ཞུ་དགོས་རེད་ད་ཅིག། དབྱིན་ཇིའི་གཞུང་མཉམ་དུ་ལ་འབྲེལ་བ་དེ་ནི་གཏིང་ཟབ་པོ་དང་ཡག་པོ་བ་ད་དེ་འདྲའི་འབྲེལ་བ་ཅིག་ཁོ་རང་ཚོ་གི་བཤད་བསྡད་ཀྱི་ཡོད་རེད་ད་དབྱིན་ཇིའི་གཞུང་གི་ངོས་ནས་ད། སྙན་ཐོ་འདི་བཏོན་གནང་ཡས་ལ་ཡ་ད་ལན་འདེབས་བྱེད་ཡ་ལ་ཡང། ད་ནི་ང་ཚོའི་གི་ངོས་ནས་སྲིད་ཇུས་མེད་རེད་ལབ་དེ་འདྲའི་རྩ་བ་ཉིད་ནས་མ་རེད་ང་རང་ཚོ་སྲིད་ཇུས་ཡོད་ཟེར་ནས་ཨ་ནི་ཁོ་རང་ཚོ་གི་དཔེ་དྲངས་ཡས་དེ་ཚོ་ཁོ་རང་ཚོ་གི་འདི་དྲངས་ཀྱི་ཡོད་རེད་ད་ཨ་མདའ་དབྱིན་ཇིའི་གཞུང་གི་ངོས་ནས་འདི་བྱེད་ཀྱི་ཡོད་རེད Defending Democracy Task Force ལབ་ནས་དམངས་གཙོ་སྲུང་སྐྱོབ་བྱེད་ཡས་གི་ཚོགས་ཆུང་ལབ་ནས་ཁོང་ཚོ་གཞུང་གཞུང་རང་གི་རེད་གཞུང་རང་གི་ཚོ་འོ་དེ་འདྲའི་གི་སྡེ་ཚན་ཅིག་ཁོང་ཚོའི་གི་ནང་སྲིད་ལས་ཁུངས་གི་འོག་བཞག་ཡོད་ད་ནང་སྲིད་དེ་ནམ་རྒྱུན་བདེ་འཇགས་དང་དེ་ཚོ་ལྟ་གི་ཡོད་དེ་ས་ནས་ཚོ་ཁོ་ཚོ་གིས་འདི་ལྟ་བུ་དཔེ་མཚོན་དྲངས་བྱས་ནས་གང་ལྟར་ང་ཚོའི་ལ་སྲིད་ཇུས་ཡོད་ང་ཚོ་གི་དམངས་གཙོ་སྲུང་སྐྱོབ་བྱེད་ཀྱི་ང་ཚོའི་ལས་གཞི་ཅིག་གང་ལྟར་འགྲོ་བཞིན་པ་ཡིན་ལབ། ཅིག་བཤད་ཀྱི་ཡོད་རེད། ཨ་ནི་ལན་འདེབས་ཅིག་གནང་ལ་ཁོ་རང་ཚོ་གིས་འདི་བཤད་ཀྱི་ཡོད་རེད་ད་ཨང་ད། ཨང་ད་དེ་ལ་དབྱིན་ཇི་ལུང་པ་ལ་ཆ་བཞག་ན་རྒྱ་ནང་གི་ཨང་ད་འཕྲུལ་ཆས་བཟོ་གྲྭ Huawei ལབ་ཡས་དེ་རུ་ཨ་བོ་འདི་ཨ་ནི་དབྱིན་ཇིའི་གཞུང་གིས་ཨ་ནི་འཛུགས་སྐྲུན་གྱི་ནང་ལོགས་ནས་མར་ཆ་ཚང། གཏོན་ཡས་ཀྱི་སྔོན་མ་ང་ཚོ Boris Johnson Prime Minister ཡིན་པའི་སྐབས་དུ་ཐག་གཅོད་བྱུང་ཡོད་རེད། འདིའི་རིགས་འདི་ཚོ་གི་ག་རེ་སྟོན་གྱི་ཡོད་རེད་ལབ་ན་ང་ཚོ་གི་རྒྱ་ནག་ལ་ཞེ་པོ་ཞེ་པོ་འཕྲུལ་ཆས་ཀྱི་ཐོག་ནས་བརྟེན་མ་དགོས་ཡ་ང་རང་ཚོ་རང་གི་ཐབས་ལམ་གཞན་པའི་བྱེད་ཡ་ད Diversified བྱེད་ཡ་དེ་འདྲའི་གང་ལ་འོ་དེ་འདྲའི་འདྲ་བོ་ཅིག་གི་ཁོང་ཚོ་གི་ད་ལན་འདེབས་ད་མ་སོ་ནས་འོ་དེ་གསུང་གི་ཡོད་རེད་འདི་གང་ལ་གཞུང་འཛིན་ཚོགས་པ་གི་ངོས་ནས་ད་ཤུགས་ཆེན་པོ་ག་རེ་བྱེད་ཀྱི་ཡོད་རེད་ལབ་ན་ད་ང་རང་ཚོ་རྒྱ་ནག་འདིའི་ཉེན་ཁ་ལ་བརྩི་གི་ཡོད་ཨ་ནི་ང་རང་ཚོ་གི་ངོས་ནས། གཞུང་གི་འོག་ལ་ཡོད་པའི་སྡེ་ཚན་ཡོངས་སུ་རྫོགས་པའི་མཉམ་དུ་འདུས་པའི་ཐོག་ང་རང་ཚོ་ལ་ག་རེ་ཞུ་དགོས་རེད་ད Unified ཨ་ནི Strategy གཅིག་ཡོད་ལབ་ནས་ཁོ་རང་གིས་བཤད་ཡ་དེ་དེ་འདྲའི་འདྲ་བོ་ཅིག་བཤད་བསྡད་ཀྱི་ཡོད་རེད་ཧན་ད།

འདི་འདྲའི་སླེབས་སོང་བསམ་གི་མི་འདུག་ད་ང་རང་ཚོ་ངས་གོང་དུ་ཞུས་པ་ནང་བཞིན་རེད་ད་ང་རང་ཚོ་ད་བོད་རེད་ཤིན་ཅང་རེད་འདི་འདྲའི་གི་གནས་ཚུལ་འདི་ནང་ལོགས་བཀོད་རྒྱུ་འདི་གནད་འགག་ཆེན་པོ་ཆགས་ཀྱི་ཡོད་རེད་ག་རེ་ལབ་ན་ད་དེ་རིང་ཁ་སང་ང་ཚོ་འདིར་དབྱིན་ཇི་ལུང་པ་ལ་ག་རེ་གོ་ན་ཡོང་གི་འདུག་ལབ་ན་ད་ད་ལོ་བཞི་ལྔ་གོང་ནས་རེད་ད་ཡུ་གུར་གི་གནས་སྟངས་འདི་ཚོ་ད་ཁོང་ཚོ་ལ་འདིའི་སྙན་ཐོ་འདི་ཐོན་ཚར་བའི་གི་རྗེས་ལ་ཡང་དང། འདིའི་ནང་ལོགས་ལ་ཡང་གནད་དོན། བོད་ཀྱི་གནད་དོན་རེད་དེ་ག་ནང་བཞིན། ཤིན་ཅང། ཡུ་གུར། ཧོང་ཀོང་འདི་ཚང་མ། བཀོད་ཡོད་རེད་དང་གནད་འགག་ཆེན་པོ་ཞེ་པོ་ཆགས་ཀྱི་ཡོད་རེད་བཀོད་ཡས་དེ་ཚོ། ཡིན་ནའི་ད་ངས་གོང་དུ་ཞུས་པ་ནང་བཞིན། ད། དབྱིན་ཇིའི་གི་རྒྱལ་ཡོངས་ཁོ་རང་གི་ད་གསར་འགྱུར་བརྒྱུད་ལམ་ནང་ལོགས་ལ་ཡང། འདི་ཚོའི་སྒང་ལ་འདི་ཁམས་ཀྱི་ཤུགས་ཆེ་བ་མ་ལས་བ་བྱས་སླེབས་ཡས་ད་དབྱིན་ཇིའི་གཞུང་ལ་ཡ་རྒྱ་ནག་གདོང་ལེན་བྱེད་ཡས་ཀྱི་སྲིད་བྱུས་ཡང་དག་པ་ཅིག་མེད་པ་འདི་འདྲའི་འདྲ་བོ་གི་སྒང་ལ་གཞུང་ལ་སྐྱོན་བརྗོད་རིགས་འདི་འདྲའི་མང་བ་འདྲ་བོ་ཅིག་གི་འདི་འདྲའི་སྒང་ལ་ག་རེ་ཞུ་བ་ད Media Coverage ཤུགས་ཆེ་བོ་འདི་སྒང་ལ་ཕྱིན་སོང་འདི་གཅིག་ཞུ་ཡས་ཡིན་ཡིན་ནས་ད་སྙན་ཐོ་འདི་གནད་འགག་ཆེན་པོ་ཆགས་ཀྱི་ཡོད་རེད་འདི་བརྒྱུད་བྱས་ནས་འདི་བརྒྱུད་བྱས་ནས་གང་ལྟར། སྔོན་མ་ནས་ཤེས་བསྡད་པ་ད་ག་རེ་ཤེས་བསྡད་པ་ལབ་ན་ད་རྒྱ་ནག་གི་གཞུང་རེད་རྒྱ་ནག་གི་དམར་གཞུང་ཚོགས་པ་རེད་འདི་བརྒྱུད་བྱས་ནས་དབྱིན་ཇིའི་ལུང་པའི་གི་ནང་ལོགས་ལ་ཡང་ནུས་ཤུགས་མང་པོ་སྤྲད་ཀྱི་ཡོད་པ་དང་ཨ་ནི་དབྱིན་ཇིའི་ཚིག་ནང་ལ་ཡིན་ན་ད་ཅིག་བོད་སྐད་ནང་ལ་བཀྲ་ཤིས་དབང་ཕྱུག་ལགས་སུ་གསུངས་སོང་ད་འདི་རེད་ད Transnational Repression ལབ་ཡ་འདི་ཁོང་ཚོ་གིས་ཧོང་ཀོང་གི་མི་རིགས་ལ་རེད། Uyghur མི་རིགས་ལ་རེད་ཨ་ནི་བོད་རིགས་ཚོ་ལ་རེད་དེ་འདྲས་ཀྱི་ཁོ་ཚོ་ག་རེ་ལབ་དགོས་རེད། ནུས་ཤུགས་སྤྲད་ཀྱི་ཡོད་པ་འདི་ཚོ་ཚང་མ་ཧ་གོ་རྒྱུ་འདི་ད་དེ་རིང་སྙན་ཐོ་འདི་བརྒྱུད་ནས་ཡང་བསྐྱར་གསལ་པོ་བྱས་ནས་འཕར་མ་གསལ་བཤད་བྱེད་ཡ་འདྲ་བོ་བྱུང་བྱས་ནས་ཨ་ནི་མི་མང་གི་ནང་ལོགས་ལ་རེད། གསར་འགྱུར་བརྒྱུད་ལམ་རེད་ཨ་ནི་ག་རེ་ཞུ་དགོས་རེད་གང་ལྟར་ཤེས་ཡོན་བསྟི་གནས་ཁང་འདི་འདྲའི་ནང་ལོགས་ལ་རེད་ཁོང་ཚོ་ཚང་མ་བསྐྱར་དུ་དོ་སྣང་བྱས་བྱས་ནས་གང་ལྟར་ད་འདི་དངོས་གནས་ཁོ་རང་ཉེན་ཁ་ཆེན་པོ་རེད་ལབ་པའི་འདྲ་བོ་ཅིག་གི Realization དེ་དེ་རིང་སྙན་ཐོ་འདི་བརྒྱུད་ནས་ཤུགས་ཆེན་པོ་ཆགས་སོང་བསམ་གྱི་འདུག་ལགས། ལའོ་ལགས་སོ། ད་ལྟ་ཀུན་དགའ་ལགས་དེ། སྤྱིར་བཏང་དབྱིན་ཡུལ་ལུང་པ་ནང་ལོགས་ལ་བོད་པ་དཔེ་ཉུང་ཉུང་རེད།

ཕ་གི་ལ་ཡ་ནུས་པ་འདྲ་བོ་ཅིག་ཆབ་སྲིད་ཀྱི་ལས་འགུལ་གྱི་ནུས་པ་ག་འདྲས་ཅིག་ཡོད་རེད་ད། དེ་ལ་ཡ་ནུས་པ་དེ་རྡོག་འདྲ་བོ་ཅིག་ལ་སྒྲིལ་ཡ་གི་ཐབས་ཤེས་དེ་རིགས་གནང་གི་ཡོད་པ་དེ་ང་ཚོ་མཐོང་གི་འདུག་དེ་ནས་དེ་ལ་ཡ་སྐྱོན་ཆ་འདྲ་བོ་དང་ཅིག་ག་མ་མཐུན་པ་སོགས་རེད་ག་ཆ་མ་ཚང་བ་རེད་ཅིག་ག་བ་ག་བ་ལྷག་ཡོད་པ་རེད་ལགས། ལའོ་ད་ད། ང་རང་སྒེར་གྱི་ཐོག་ནས་ཞུ་བར་ཅིག་ད་དེ་ལི་ཡཱ། དབྱིན་ཇི་གི་གཞུང་གི་ངོས་ནས་ཞུ་རག་དང་གཞུང་རང་གི་ངོས་ནས་བོད་ཀྱི་ཐོག་ལ་ཡང་རྒྱབ་སྐྱོར་དང། འདི་འདྲའི་གི་ཐོག་ནས་དངོས་གནས་ང་ཚོ་ཅིག་ག་སེམས་པ་སྐྱོ་ཡ་འདྲ་བོ་ཅིག་རེད་དང། ཚད་ད་མ་གཞི་ནས་མཐོ་བོ་ཡོད་མ་རེད་ར། ཨ་ནི་རྣམ་པ་ཚོ་མཁྱེན་གནང་གི་རེད་ཉིས་སྟོང་བརྒྱད་ལོ་ལ་ཡང། སྐབས་དེ་དུས་དབྱིན་ཇིའི་གཞུང་ད Labour government ཆགས་བསྡད་ཡོད་རེད་ཁོང་ཚོ་གིས། ཨ་ནི་དབྱིན་ཇིའི་གཞུང་གི་གཞུང་འབྲེལ་རང་གི་བོད་ཐོག་ལ་འཛིན་པའི་གི་སྲིད་བྱུས་འདི་ཨ་ནི་ཁོ་རང་ཚོ་བགྲོ་གླེང་དང་གྲོས་བསྡུར་དང་འདི་འདྲའི་གང་ཡང་མེད་པའི་ཐོག་ནས་ད་ཡིག་ཆ་གཅིག་གི་ལམ་ནས་ཕྱིན་ནས་ཨ་ནི་གང་ལྟར་གསལ་བསྒྲགས་འདྲ་བོ་ཅིག་སྤེལ་ནས་སྐབས་དེ་དུས་ཀྱི་ག་རེ་ཞུ་དགོས་རེད་སྐབས་དེ་དུས་ཕྱི་སྲིད་བློན་ཆེན་གྱི་གསལ་བསྒྲགས་གཅིག་སྤེལ་བྱས་ནས་ཨ་ནི་གང་ལྟར་དབྱིན་ཇིའི་གཞུང་གིས་བོད་ཐོག་ལ་བོད་ཀྱི་ཐོག་ལ་འཛིན་པའི་གི་སྲིད་ཇུས་བཟོ་འདྲ་བོ་འདི་ཁོང་ཚོས་འགྱུར་བ་བཏང་ཤག་རེད་གང་ལྟར་བོད་འདི་ཨ་ནི་རྒྱ་ནག་གཞུང་གི་ཆ་ཤས་ཡིན་པ་འདི་ཁོང་ཚོ་གིས་དེ་དུས་ཁས་ལེན་གནང་རེད་ཨ་ནི་ཡིག་ཆ་འདི་འདྲའི་ཅིག་བཏོན་པ་རེད་ཨ་ནི་སྐབས་དེ་དུས་ཙམ་ནས་བོད་དོན་རྒྱབ་སྐྱོར་བ་རེད་ཨ་ནི་བོད་རིགས་མང་པོ་རེད་ཨ་ནི་བོད་དོན་ལ་རྒྱབ་སྐྱོར་བྱེད་མཁན་ཨ་ནི་གཞུང་ང་ཚོ་དབུས་བོད་མི་སྒྲིག་འཛུགས་ཐོག་ནས་ཡིན་ནའི་རེད་ད་འདི་འདི་ཐོག་ལ་ཡ་སྐབས་དེ་དུས། ད་སྐད་དང་མ་སོང་ནས་ཤུགས་གཅིག་རྒྱབ་རེད་ང་ཚོ་གིས་ད་ཡིན་ནའི་ག་རེ་ཡིན་མེད་ནས་ཉིས་སྟོང་བརྒྱད་ལོ་ལ་འགྱུར་བ་བཏང་ཡག་གི་སྲིད་ཇུས་དེ་ཨ་ནི་མུ་མཐུད་ནས་རང་འཇགས་གནས་བསྡད་ཡོད་རེད་གཅིག་དེ་རེད་ཨ་ནི་གཉིས་ནས་ད་ཉིས་སྟོང་བཅུ་གཉིས་ལོ་ལ་ད་ད་དབྱིན་ཇི་གི་སྲིད་བློན་གི་ངོས་ནས་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཇལ་རྒྱུ་དེ་མཐའ་མ་དེ་འོ་དེ་ཆགས་པ་རེད་དེ་རྗེས་ལ་དེ་རྗེས་ངེད་དེ་སྐབས་དེ་དུས David Cameron ཆགས་འདུག་ག Prime Minister དེ་གི་རྗེས་ལ་ཡ་ཨ་ནི་སྲིད་བློན་རབ་དང་རིམ་པ་མང་པོ་བྱུང་རེད་དེ་ཨ་ནི་དེ་མཇལ་འཕྲད་རྩ་བ་ཉིད་ནས་བྱུང་ཡོད་མ་རེད་ད། སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་ཆ་མཚོན་པ་རེད་ཟེར་ན་ཉིས་སྟོང་བཅུ་དྲུག་ལོ་ལ་ད་མཐའ་མ་དབྱིན་ཇི་ལུང་པ་ལ་ཕེབས་ཡིན་བསམ་སོང་ངས་ནོར་མེད་ན་ཨང་འོ་དེ་འདྲའི་འདྲ་བོ་གཅིག་རེད། ད་ཨ་ནི་ཨ་ད་དབྱིན་ཇི་ལུང་པའི་གི་ནང་ལོགས་ལ་ཡ་ད་ཨ་ད་བོད་གི་ཐོག་ལ་ཡ་ད་ཅིག་གཞུང་རང་གི་ཐོག་ནས་རྒྱབ་སྐྱོར་ཚད་མཐོ་པོ་རག་ཡ་ལ་ཡ་ད། བོད་དོན་གི

བོ་གཅིག་རེད་ད་ལྟ་ང་ཚོ་དབྱིན་ཇི་གི་ལ་སྡོད་མཁན་གྲངས་ཀ་ཏན་ཏན་ཏག་ཏག་ཤེས་ཡ་མེད་རེད་བ་ད་ཡིན་ནའི་ང་ཚོ་གྲངས་ཀ་ག་ཚོད་ཡོད་མེད་ལ་མ་ལྟོས་པའི་གི་ང་ཚོ་ཚང་མས་ཆབ་སྲིད་གི་ཐོག་ནས་ད་ག་རེ་ལབ་དགོས་རེད་དོ་སྣང་ཤུགས་ཆེན་པོ་བྱེད་བྱས་ནས་ཨ་ནི་སོ་སོ་སོ་སོ་གི་གྲོས་ཚོགས་འཐུས་མི་ལ་ཡ་ཨ་ནི་ཞུ་གཏུག་ཨ་ནི་ང་ཚོ་ཐུན་མོང་གི་ཐོག་ནས་རེད་སོ་སོ་སྒེར་གྱི་ཐོག་ནས་རེད་ཨ་ནི་གནང་དགོས་ཡ་གནད་འགག་ཆེན་པོ་མཐོང་གི་འདུག་ད་འདི་འདྲའི་འདྲ་བོ་བྱས་ནས་ཕྱོགས་ཚང་མ་ནས་ང་ཚོ་གིས་ཤུགས་གཅིག་བརྒྱབ་ཐུབ་ན་ཨ་ནི་ང་རང་ཚོ་འདི་གི་བོད་ཀྱི་ཐོག་ལ་ཡ་རྒྱབ་སྐྱོར་འདི་ཨ་ནི་ཚད་མཐོ་པོ་ཅིག་སླེབས་ཐུབ་ཀྱི་རེད་བསམ་འདུག་ཡིན་ནའི་ད་ལྟའི་ཆ་ལ་ང་ཚོ་འགན་འཁུར་ཅིག་མེད་པ་ཨ་ནི་རྩ་བ་ཉིད་ནས་མ་རེད་ང་ཚོ་དབྱིན་ཇིའི་གི་གྲོས་ཚོགས་ནང་ལ་ཆ་མཚོན་པ་འདྲ་ཅིག་ན All Party Parliamentary Group for Tibet ལབ་ནས་ད་བའི་ཆབ་སྲིད་ཚོགས་པ་ཚང་མ་ཡོད་པའི་གི་གྲོས་ཚོགས་འཐུས་མི།